ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བརྒྱད་པ་ཁྲུམས་ཟླ་བའི་ཚེས་ཉི་ཤུ་བདུན་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་པའི་ཚེས་བཅུ་གཅིག་རེས་གཟའ་ལྷག་པའི་སྔ་དྲོའི་ལས་རིམ་དབུ་འཛུགས་ཞུ་རྒྱུ་ཡིན། དེ་རིང་གི་ལས་རིམ་བཀོད་སྒྲིག་གནང་མཁན་དབྱངས་སྒྲོལ་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་ཁག་སྙན་སྒྲོན་ཞུ་མཁན་བསྟན་འཛིན་པདྨ་ལགས་དང་མཁའ་འགྲོ་གཡང་འཛོམས་བཅས་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་ཆབས་ཅིག་ཐེངས་འདིའི་ལས་རིམ་ཁག་གཤམ་ལ་རིམ་པས་རྒྱང་སྲིང་ཞུ་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་སྲིད་སྐྱོང་མཆོག་གིས་ལྷོ་ཨ་མེ་རི་ཁའི་རྒྱལ་ཁབ་མེག་སི་ཀོ་ནང་གཞུང་དོན་འཚམས་གཟིགས་གནང་བཞིན་ཡོད་པ་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་དང། གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འདི་ལོའི་ནོ་སྦེལ་ཞི་བདེ་གཟེངས་རྟགས་ཐོབ་མཁན་ཨི་རན་གྱི་བུད་མེད་འཐབ་རྩོད་པ་ལྕམ་ནར་གྷིས་མོ་ཧ་མ་དི་ལགས་ལ་འཚམས་འདྲིའི་གསུང་འཕྲིན་བསྩལ་གནང་མཛད་ཡོད་པ་དང། རྒྱ་ནག་གཞུང་དེ་བཞིན་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཚོགས་ཁོངས་སུ་འོས་བབ་མེད་པ་བོད་མིའི་སྒྲིག་འཛུགས་ཀྱིས་གསུངས་ཡོད་འདུག། དེ་ནས་དམིགས་བསལ་བཀའ་འདྲིའི་ལེ་ཚན་དང། མཇུག་ཏུ་ཧི་མ་ལ་ཡའི་མི་རིགས་དང་རིག་གཞུང་ཞེས་པའི་ལེ་ཚན་བཅས་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་བསྟན་འཛིན་པདྨ་ལགས་དང་མཁའ་འགྲོ་གཡང་འཛོམས་ནས་སྙན་སྒྲོན་ཞུ་གི་ཡིན། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་མཆོག་ལྷོ་ཨ་མེ་རི་ཀའི་རྒྱལ་ཁབ Mexico ནང་དུ་གཞུང་དོན་འཚམས་གཟིགས་གནང་བཞིན་འདུག་དེ་ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ལྷོ་ཨ་མེ་རི་ཀའི་རྒྱལ་ཁབ་ཁག་བཞིའི་ནང་གཞུང་དོན་འཚམས་གཟིགས་གནང་བཞིན་པ་ལྟར་སྲིད་སྐྱོང་མཆོག་དང་ལྷན་དུ་ཡོད་པའི་ལྷོ་ཨ་མེ་རི་ཀའི་སྐུ་ཚབ་དོན་གཅོད་འཇིགས་མེད་ཚེ་རིང་ལགས་ཀྱིས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། ད་རེས་ཚེས་བཅུ་ཉིན་མོ་དེ་སྐུ་ངོ་སྲིད་སྐྱོང་གྲོས་ཚོགས་འཐུས་མི་ཚོགས་གཞོན་དང་དེ་མིན་གྱི་མི་སྣ་ཁག་གསུམ་ལ་མཇལ་འཕྲད་བྱས་དེ་དེའི་རྗེས་ལ་ཨ་ནི་ང་ཚོ་མེག་སི་ཀོ་བོད་ཀྱི་གྲོགས་པོ་ད་ལྟ་གྲོས་ཚོགས་འཐུས་མི་གྲོགས་པོ་ང་ཚོ་ཚོགས་མི་བཅུ་དགུ་ཡོད་རེད་དེ་དང་མཉམ་དུ་ལ་མཉམ་ཞུགས་ལ་ང་ཚོ་ཚོགས་འདུ་གཅིག་ངོ་སྤྲོད་ཞུ་ཡས་རེད་རྩ་དོན་སྒང་ལ་རྒྱབ་སྐྱོར་གནང་ཡ་ད་དེ་སྒང་ལ་ཧད་ནས་ཞུ་སྐུལ་ཞུ་ཡ་བྱས་དེའི་རྗེས་ལ་ང་ཚོ་ད་ལྟ་མེག་སི་ཀོ་གྲོས་ཚོགས་ནང་གཟིགས་སྐོར་བྱས་དེ་ནས་ད་མཐོ་སློབ་ཅིག་ལ་བཀའ་སློབ་གནང་ཡས་འདུག་ཞེས་ནས་བྱས་ཤིས། གནས་ཚུལ་ལྟར་ན་ཕྱི་ཚེས་དགུ་ཉིན་སྲིད་སྐྱོང་མཆོག་གིས་མེག་སི་ཀོ་ནང Metropolitan Autonomous University ཞེས་པའི་གཙུག་ལག་སློབ་གཉེར་ཁང་དུ་དགེ་ལས་སློབ་ཕྲུག་རྣམས་ལ་ལྷོ་ཨ་མི་རི་ཀ་དང་མེག་སི་ཀོའི་རྒྱལ་སྤྱིའི་ཆབ་སྲིད་འབྲེལ་ལམ་ནང་གལ་ཆེའི་འགན་འཁུར་ལེན་མཁན་ཞིག་ཡིན་པའི་ཆ་ནས་རྒྱ་ནག་དང་འབྲེལ་བ་གནང་སྐབས་བོད་ཀྱི་གནད་དོན་དང་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཐད་གལ་ཆེའི་ནུས་པ་འདོན་གལ་ཆེ་བའི་བརྗོད་གཞིའི་ཐོག་གཏམ་བཤད་དང་དྲི་བར་ལན་འདེབས་གནང་བ་དང། དེའི་དགོང་དྲོར Casa Tibet Mexico ཞེས་པའི་བོད་དོན་རྒྱབ་སྐྱོར་ཚོགས་པའི་གོ་སྒྲིག་འོག་གཞོན་སྐྱེས་དང་སློབ་ཕྲུག་མང་པོ་ཞིག་ལ་བོད་དོན་གནད་དོན་དང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་ཡང་སྲིད་དང་ཆོས་དད་རང་དབང་སོགས་ཀྱི་སྐོར་ལ་གཏམ་བཤད་གནང་བ་དང་དྲི་བར་ལན་འདེབས་གནང་འདུག་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ལྷོ་ཨ་མི་རི་ཀའི་རྒྱལ་ཁབ་ཆེ་ཁག་བཞིའི་ནང་གི་གཞུང་དོན་འཚམས་གཟིགས་གྲུབ་རྗེས། རིམ་པས་བྱང་ཨ་མི་རི་ཀའི་ནང་གཞུང་དོན་ཕྱོགས་ཕེབས་གནང་རྒྱུ་ཡིན་འདུག། སྤྱི་ཟླ་བཅུ་པའི་ཚེས་བཅོ་བརྒྱད་ཉིན་སྲིད་སྐྱོང་མཆོག་གིས་ཨ་རིའི་རྒྱལ་ས་ཝ་ཤིང་ཏོན་དུ་ཨ་རིའི་རྒྱལ་ཡོངས་གསར་འགོད་ལྷན་ཚོགས་སུ་བོད་དོན་གཏམ་བཤད་གནང་གཏན་འཁེལ་ཡོད་འདུག། ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འདི་ལོའི་ནོ་བྷེལ་ཞི་བདེ་གཟེངས་རྟགས་ཐོབ་མཁན་ཨི་རན་གྱི་བུད་མེད་འཐབ་རྩོད་པ་ལྕམ་ནར་ཀིས་མོ་ཧ་མ་དི་ལགས་ལ་འཚམས་འདྲིའི་གསུང་འཕྲིན་བསྩལ་གནང་མཛད་པ་དང་ལྕམ་ནར་ཀིས་ལགས་ཀྱིས་བཙོན་ཁང་ནས་ཕྱི་ལ་བརྡ་ལན་གནང་བ། དེ་བཞིན་ཁོང་གི་བུ་དང་བུ་མོ་གཉིས་ཀྱིས་ཁོང་བཙོན་གྲོལ་གཏོང་དགོས་པའི་འབོད་སྐུལ་གནང་བ་སོགས་ཀྱི་སྐོར་སེང་གེ་རི་བསོད་ནམས་ལྷ་མོ་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རོགས་གནང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ནོ་སྦེལ་ཞི་བདེའི་གཟེངས་རྟགས་དེ་བཞིན་ཨི་རན་མི་མང་གི་འགྲོ་བ་མིའི་ཐོབ་ཐང་དང་རང་དབང་བུད་མེད་ལ་ཐོབ་ཐང་འདྲ་མཉམ་དགོས་པའི་འཐབ་རྩོད་གནང་མཁན་དང་ད་ལྟ་ཨི་རན་གྱི་ཨི་ཝེན་བཙོན་ཁང་ནང་བཙོན་འཇུག་ཞུས་པ།

འདྲ་མཉམ་ལྟ་བུའི་རིན་ཐང་ཁག་ལ་ཕྱོགས་ཡོངས་ནས་ངོས་འཛིན་བྱེད་མཁན་ཇེ་མང་དུ་འགྲོ་བཞིན་པ་དང་དེས་ང་ཚོ་ཚང་མར་ཕན་ཐོགས་ཡོང་ངེས་ཡིན་པ་དང། ཡང་མགོན་པོ་གང་ཉིད་ནས་ལྕམ་ནར་ཀིས་ལགས་ཀྱི་ཕྱག་སྦྲེལ་ལྕམ་ཤི་རིན་ཨི་པཱ་ཏི་ལགས་ཐེ་བའི་དེ་སྔའི་ནོ་སྦེལ་ཞི་བདེའི་གཟེངས་རྟགས་བཞེས་མཁན་འགའ་ཤས་ཀྱི་ལྷན་དུ་བཀའ་བསྡུར་གནང་རྒྱུ་བྱུང་ཞེས་དང་ཁོང་ཚོས་སྤྱི་ཚོགས་ནང་བུད་མེད་ལ་དབྱེ་འབྱེད་མེད་པ་བཟོས་ཏེ་ཞི་བདེའི་ལམ་ནས་སྤྱི་ཚོགས་ཡར་རྒྱས་གཏོང་རྒྱུའི་འབད་བརྩོན་གནང་བཞིན་པར་བསྔགས་བརྗོད་ཞུ་གི་ཡོད། ནོ་སྦེལ་ཞི་བདེའི་གཟེངས་རྟགས་འདི་ཡང་ང་ཚོ་སྐྱེས་པ་ནས་བཟུང་ང་ཚོའི་འཚོ་བའི་ནང་བུད་མེད་ཇི་ལྟར་གལ་གནད་ཆེན་པོ་ཡིན་པ་ངོས་འཛིན་གནང་སྟེ་ཆེད་དུ་གནང་བ་ཞིག་ཡིན་པར་ཡིད་ཆེས་གནང་གི་ཡོད་ཅེས་དང་འཛམ་གླིང་ནང་ཞི་བ་དང་གྲོས་མོལ་འཚེ་བ་མེད་པའི་ལམ་ནས་དཀའ་རྙོག་ཁག་ཞི་འགྲིག་ཡོང་བའི་འགྱུར་བར་འདོད་པ་བྱེད་མཁན་ཇེ་མང་དུ་འགྲོ་བཞིན་པ་དང་དེ་ལྟ་བུའི་འགྱུར་བ་འགྲོ་བའི་གཞི་རྟེན་ནི་བྱམས་བརྩེ་དང་སྙིང་རྗེ་འགྲོ་བ་མི་ཡི་འགན་ཁུར་ཡིན། དམིགས་ཡུལ་འདི་ཉིད་འགྲོ་བ་མིའི་རིགས་གཅིག་གྱུར་གྱི་འདུ་ཤེས་ལ་གཞི་བཞག་པའི་ཤེས་ཡོན་ལ་བརྟེན་ནས་འགྲུབ་ཐུབ་པའི་ཡིད་ཆེས་ཡོད། འདིའི་རྒྱུ་མཚན་ནི་ང་ཚོ་ཚང་མ་ཕན་ཚུན་གཅིག་ལ་གཅིག་བརྟེན་གྱི་ཚུལ་དུ་གནས་ཡོད་པས་ན་གནད་དོན་འདི་ནི་ང་ཚོ་ཚང་མའི་བདེ་སྡུག་དང་འབྲེལ་བ་ཡོད་ཅེས་བཀའ་སྩལ་གནང་མཛད་འདུག། ཨི་རན་ནང་གི་འགྲོ་བ་མིའི་ཐོབ་ཐང་རྩོད་ལེན་པ་ལྕམ་ནར་ཀིས་མོ་ཧ་མ་ཏི་ལགས་ལ་འདི་ལོའི་ནོ་སྦེལ་ཞི་བདེའི་གཟེངས་རྟགས་འབུལ་རྒྱུའི་གསལ་བསྒྲགས་གནང་བའི་རྗེས་སུ། སི་ཨེན་ཨེན་བརྙན་འཕྲིན་ལས་ཁང་གིས་ཁོང་བཙོན་ཁང་ནང་ཡོད་སྐབས་གནས་འདྲི་གནང་སྐབས་ཁོང་གིས་ཨུར་དུ་ནང་བཀའ་ལན་རིང་པོ་ཞིག་གནང་བ་མ་ཟད་རྒྱལ་ཞེན་འདྲེས་པའི་གླུ་བཏང་གནང་དོན་ལ།

and that we have a better human rights situation in Iran. ཁོང་གིས་གསུངས་དོན་གཙོ་བོར་ཉིན་གཅིག་ཁོང་གིས་ཨི་རན་ནང་གི་དཀའ་ངལ་ཁག་སེལ་སྐོར་དང་ཨི་རན་གྱི་བུད་མེད་རྣམས་ལ་སྐྱེས་པ་ཕོ་དང་ཐོབ་ཐང་འདྲ་མཉམ་ཡོད་པ་དེ་བཞིན་ཨི་རན་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཇེ་བཟང་དུ་ཕྱིན་པའི་སྐོར་ཞུ་ཐུབ་པའི་ཐུགས་རེ་གནང་གི་ཡོད་སྐོར་གསུངས་འདུག། ལྕམ Narges Mohammadi ལགས་ནི་ནོ་སྦེལ་ཞི་བདེའི་གཟེངས་རྟགས་བཞེས་མཁན་ཨི་རན་གྱི་ལྕམ་ཤེ་རིན་ཨབ་བྷ་ཏི་ལགས་ཀྱིས་སྣེ་ཁྲིད་གནང་བའི་འགྲོ་བ་མིའི་ཐོབ་ཐང་གི་བསྟི་གནས་ཅེས་པའི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་ཚོགས་པའི་ཚོགས་གཞོན་ཡིན་པ་དང་ཁོང་གིས་འཚེ་མེད་ཞི་བའི་ལམ་ནས། Hajib། ཞེས་པའི་ཁ་ཆེའི་བུད་མེད་ཚོས་མགོ་རས་གོན་སྲོལ་གཙོས་པའི་ལམ་ལུགས་ངན་པ་ཁག་ལ་ངོ་རྒོལ་ཤུགས་ཆེ་གནང་མཁན་སྤྱི་དང་ལྷག་དོན་དུ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་སྤྱི་ཟླ་དགུ་པའི་ནང་རང་ལོ་ཉི་ཤུ་རྩ་གཉིས་ལ་སོན་པའི་མ་ས་ཨ་མེ་ནི་ལགས་ཀྱིས་མགོ་རས་མ་གོན་པའི་ནག་ཉེས་བཙུགས་ནས་ཨི་རན་གྱི་ཉེན་རྟོག་པས་འཛིན་བཟུང་བཀག་ཉར་འོག་འདས་གྲོངས་སུ་ཕྱིན་པའི་རྗེས་སུ་ཁོང་གིས། ངོ་རྒོལ་གྱི་ལས་འགུལ་སྣེ་ཁྲིད་གནང་འདུག། ལྕམ Narges Mohammadi ལགས་ཀྱིས་ཨི་རན་ནང་གི་འགྲོ་བ་མིའི་ཐོབ་ཐང་ཆེད་དང་བུད་མེད་ལ་ཐོབ་ཐང་འདྲ་མཉམ་དགོས་པ་དེ་བཞིན་སྲོག་ཐོག་ཉེས་ཆད་གཏོང་རྒྱུ་རྩ་མེད་བཟོ་ཐབས་ཆེད་ལས་འགུལ་སྤེལ་བ་ཁག་ལ་བརྟེན་ནས་ཁོང་ཡང་ཡང་འཛིན་བཟུང་བཙོན་འཇུག་བྱས་ཡོད་པ་དང་ད་ལྟ་ཁོང་ཨི་རན་ནང་གི་ཨི་ཝན་ཞེས་པའི་གདུག་རྩུབ་ཆེ་བའི་བཙོན་ཁང་ནང་བཙོན་འཇུག་མྱོང་མུས་ཡིན་འདུག་ཁོང་གི་སྐུ་ཟླ་ཏཱ་ཧི་རེ་ཧ་མ་ནི་ལགས་དང་བུ་དང་བུ་མོ་མཚེ་མ་གཉིས་ཡོད་པ་རྣམས་དེང་སྐབས་ཧྥ་རན་སི་ནང་ཡོད་སྟབས་ཏཱ་ཧི་རེ་ཧ་མ་ནི་ལགས་ཀྱིས་ཁོང་གི་སྐུ་ཟླ་ནར་གིས་ལགས་ལ་ནོ་བེལ་ཞི་བདེའི་གཟེངས་རྟགས་ཐོབ་པར་དགའ་པོ་བྱུང་ཡོད་སྐོར New York Times ཡིས་གསར་འགོད་པར་གསུངས་འདུག།
ཚེས་བརྒྱད་ཚེས་ཉེར་གཅིག་ཉིན་ཉི་ཧོང་གི་ཆོས་བྱེད་པ་རོ་ཡི་ནར་གྷེ་སི་ཡིས་ཕྱི་ཚེས་ཐ་ཨ་ཧུ་ཏོ་བར།
ཡང་ཁོང་གཉིས་ཀྱི་བུ་ཨ་ལི་རེ་མན་ལགས་ཀྱིས་ཁོང་གི་ཨ་མས་མི་ཚེ་ཕྱེད་ཀ་ལྷག་རིང་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་ཆེད་འཐབ་རྩོད་གནང་བར་བུ་ཁོ་རང

རྒྱ་ནག་གཞུང་དེ་བཞིན་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་ཁོངས་སུ་འོས་བབ་མེད་པ་བོད་མིའི་སྒྲིག་འཛུགས་ཀྱིས་གསུངས་ཡོད་པའི་སྐོར་ལོ་པེ་ལགས་ཀྱིས་བཏང་བའི་གནས་ཚུལ་དེ་གསན་རོགས་གནང། འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ལྷན་ཚོགས་སུ་སྤྱི་ཟླ་བཅུ་པ་གི་ཚེས་པ་བཅུ་གི་ཉིན། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་འཐུས་རྒྱལ་ཁབ་བཅོ་ལྔ་གསར་འདེམས་ཀྱིས། འབྱུང་འགྱུར་ལོ་གསུམ་གི་རིང་འཛམ་གླིང་ཁྱོན་དུ་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་གོང་འཕེལ་གྱི་ཆེད་དུ་ལས་དོན་གནང་དགོས་པ་གི་ཁོངས་སུ། ཨེ་ཤ་ཡཱ་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་དུ་ཞབས་སྟེགས་བཞི་ཡོད་པ་གི་ཁོངས་ཀྱི་འོས་དམིགས་སུ་རྒྱ་ནག་ཀྱང་ཚུད་ཡོད་པར་བརྟེན། བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ནས། རྒྱལ་ཁབ་མང་པོས་རྒྱ་ནག་མཉམ་སྦྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་དུ་ཚོགས་མི་ལ་བདམ་མི་འོས་པར་གསུངས་པ་དང་མཚུངས་སུ། རྒྱལ་སྤྱིའི་ཚོགས་སྡེ་ཁག་མང་པོས་ཀྱང་འོས་བབ་མི་འདུག་ཅེས་གསལ་སྟོན་གནང་གི་ཡོད་པ་བཞིན། བོད་མིའི་སྒྲིག་འཛུགས་ནས་ཀྱང་རྒྱ་ནག་གི་ད་ལྟའི་གནས་བབ་དང་ད་ལྟ་ཕན་ཆད་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་བ་གི་ཐོག་ནས་འོས་ཤིང་འཚམ་པ་མཐོང་གི་མི་འདུག་ཅེས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་གི་འདུག། ཨ་ནི་ད་རྒྱལ་ཁབ་མང་པོ་ཞིག་གིས་མཉམ་སྦྲེལ་རྒྱལ་ཚོགས་ཀྱི་ད་ལྟ་འདིའི་འགྲོ་བ་མིའི་ཐོབ་ཐང་གི་ལྷན་ཚོགས་དེ་ནང་རྒྱ་ནག་འོས་བབ་མིན་པ་དང། ཚོགས་པ། རྒྱལ་སྤྱིའི་ནང་གི་ཚོགས་པ་འདྲ་མིན་གྱིས་འོས་བབ་མ་ཡིན་པ་དེ་གསལ་སྟོན་བྱེད་ཀྱི་ཡོད་རེད་ཅེས། ཨ་ནི་ད་རིང་བོད་མིའི་སྒྲིག་འཛུགས་ཡིན་པ་ཡིན་ནའི། རྒྱ་ནག་གི་ད་ལྟའི་གནས་བབ་དང། ད་ཕན་ཆད་ལ་རྒྱ་ནག་གིས་འགྲོ་བ་མིའི་ཐོབ་ཐང་ལ་རྡོག་རོལ་བཏང་བ་དེའི་ཐོག་ནས་གནས་བབ་འོས་ཤིང་འཚམ་པ་ཞིག་མཐོང་གི་ཡོད་མ་རེད།
ཡང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཉམས་ཞིབ་པ་ཉི་འོད་ལགས་ནས་ཀྱང། མཉམ་སྦྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གི་ཚོགས་མི་ཟིག་ཡིན་ན། འགྲོ་བ་མིའི་ཐོབ་ཐང་གི་གོ་དོན་གཅིག་ཏུ་འཛིན་དགོས་བ་དང་ཐོབ་ཐང་ཆ་ཚང་གལ་ཆེན་དུ་བརྩི་དགོས་བ་སོགས་ཀྱི་ཐད། རྒྱ་ནག་གཞུང་གིས་རྩ་བ་ནས་དེ་ཚོ་ལ་བརྩི་འཇོག་མི་བྱེད་པར། སོ་སོ་ལ་དགོས་བ་གི་རིགས་ཁག་གཅིག་སྒྲུག་པ་དང་སོ་སོར་འདོད་པ་མེད་པ་གི་རིགས་མང་བོ་ཟིག་དོར་ཏེ། འགྲོ་བ་མིའི་ཐོབ་ཐང་གི་སྒྲོམ་གཞི་རྩ་མེད་ཀྱི་ཉེན་ཁ་བཟོ་བཞིན་པར་བརྟེན། རྒྱ་ནག་གཞུང་ལྷན་ཁང་དེའི་ཚོགས་མི་ལ་འོས་བབ་རྩ་བ་ནས་མི་འདུག་ཅེས་འགྲེལ་བརྗོད་གནང་གི་འདུག། ཁོང་ཚོས་ཁོ་རང་ཚོ་གི་དགོས་ཡ་དེ་ཚུར་བཏོན། ཨ་ནི་མ་དགོས་ཡ་གི་ཆ་མང་པོ་ཅིག་མར་དོར་བྱས་འགྲོ་བ་མིའི་ཐོབ་ཐང་ཁོ་རང་དུ་ཅིག་ད་ཅིག་རྩ་མེད་བཏང་ཡ་གི་ཅིག་སྒྲོམ་གཞི་དེ་ཁོ་རང་ཨ་ནི་མགོ་མཇུག་ལོག་ཡ་གི་ཉེན་ཁ་དེ་འདྲི་སླེབས་བསྡད་ཡོད་ཙང་དེ་ཚོ་གང་ཅི་ཐད་ནས་བལྟས་པ་ན་འོས་བབ་རྩ་བ་ཉིད་ནས་མ་རེད་ཡིན་ནའི་ལས་ད་ད་འདི་ཆ་ལ་ཡ་སྟབས་མ་ལེགས་པ་ཞིག་ལ་ཡ་ཨ་ནི་ཅིག་རྒྱལ་སྤྱིའི་གི་གནས་སྟངས་རེད། ཆབ་སྲིད་གི་གནས་སྟངས་རེད་ལྷག་པར་དུ་ཚོང་ལས་གི་གནས་སྟངས་ཀྱི་རྐྱེན་པས་གནས་སྟངས་དེ་འདྲི་འགྲོ་བ་ཅིག་ཆགས་བསྡད་ཡོད་རེད།

ཁོང་གིས་རྒྱ་ནག་གིས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་མཐའ་མེད་པ་ཟིག་གཏོང་བཞིན་པ་གི་ཁར། དེ་ལ་འགྱུར་བ་འགྲོ་རྒྱུའི་མངོན་རྟགས་ཅུང་ཟད་ཙམ་ཡང་མེད་མོད། མཉམ་འབྲེལ་རྒྱལ་ཚོགས་སོགས་སྒྲིག་འཛུགས་ཁག་གིས་རྒྱ་ནག་ཚུར་གྲོགས་སུ་བཀུག་འདོད་དང་མཉམ་རུབ་བྱེད་འདོད་གནང་བ་ནི། གླེན་རྟགས་ཚ་བོའི་རང་བཞིན་ཙམ་ལས་མཇུག་འབྲས་ཡག་པོ་གང་ཡང་མེད་པས། དེ་ལས་རྒྱ་ནག་ལ་སྐྱོན་འཛུགས་དང་ཟུར་ཕུད་བཏང་ཅི་ཐུབ་ཀྱིས། དམིགས་བསལ་གྱི་ཞབས་སྟེགས་མི་སྤྲད་པར་འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་བར་སྐྱོན་འཛུགས་ཤུགས་ཆེ་བྱས་ན་ཕན་ཐོགས་འབྱུང་གི་རེད་ཅེས་འགྲེལ་བརྗོད་གནང་གི་འདུག་རྒྱ་ནག་གཞུང་གིས་ད་བར་མཉམ་སྦྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གི་ཚོགས་མི་རྒྱལ་ཁབ་བཞི་བཅུ་ཞེ་བདུན་ཡོད་པ་གི་ཁོངས་མི་སྐབས་བཞི་བྱས་ཏེ། སྐབས་གསུམ་པ་གི་ཚོགས་མི་འོས་འདེམས་སུ་མཉམ་སྦྲེལ་རྒྱལ་ཚོགས་ཀྱི་ཁོངས་མི་རྒྱལ་ཁབ་བརྒྱ་དང་དགུ་བཅུ་གོ་གསུམ་ཡོད་པ་ལས། རྒྱལ་ཁབ་བརྒྱ་དང་བརྒྱད་ཅུ་གི་རྒྱ་ནག་ལ་རྒྱབ་སྐྱོར་གྱི་འོས་ཤོག་འཕངས་ཡོད་ནའང། སྐབས་བཞི་བ་གི་འོས་འདེམས་སུ་རྒྱ་ནག་ལ་རྒྱལ་ཁབ་བརྒྱ་དང་སུམ་བཅུ་སོ་དགུ་གི་རྒྱབ་སྐྱོར་མ་གཏོགས་ཐོབ་མེད་པ་ནི། ཡུ་གུར་མི་རིགས་དང་བོད་ཧོང་ཀོང་བཅས་སུ་འགྲོ་བ་མིའི་ཐོབ་ཐང་རྡོག་རོལ་ཚབས་ཆེན་བཏང་བར་བརྟེན། རྒྱལ་ཁབ་མང་བོས་རྒྱ་ནག་ལ་རྒྱབ་སྐྱོར་ཕྱིར་འཐེན་བྱས་པར་ངོས་འཛིན་གནང་གི་འདུག། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན།
གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། བོད་མི་མང་སྤྱི་འཐུས་ཚོགས་གཙོ་བགྲེས་གཞོན་གྱིས་ཨི་ཏྲ་ལིར་རྟེན་གཞི་བྱས་པའི་རྒྱལ་སྤྱིའི་སྲིད་དོན་ཚོགས་པ Atlas ཞེས་པའི་གསར་འཛུགས་གནང་མཁན་རྣམ་པ་གཉིས་དང་མཇལ་འཕྲད་གནང་འདུག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་བཅུ་བའི་ཚེས་བཅུ་ཉིན་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་ལགས་དང་ཚོགས་གཞོན་སྒྲོལ་མ་ཚེ་རིང་ལགས་རྣམ་གཉིས་ནས་ཚོགས་གཙོའི་ལས་ཁུངས་སུ་ཨི་ཏྲ་ལིར་རྟེན་གཞི་བྱས་པའི་རྒྱལ་སྤྱིའི་སྲིད་དོན་ཚོགས་པ Atlas ཞེས་པ་ཐོག་མར་གསར་འཛུགས་གནང་མཁན Andrea Venzon དང་ལྕམ Colombe C Salvador རྣམ་གཉིས་དང་ལྷན་མཇལ་འཕྲད་ཀྱིས་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ལས་དོན་སྐོར་ངོ་སྤྲོད་དང་མང་གཙོའི་སྐོར་ལ་བཀའ་བསྡུར་ལྷུག་པོ་གནང་འདུག་དེ་ཡང་ཕྱི་ཚེས་བཅུ་ཉིན་དབུས་བོད་མི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་བཀོད་སྤེལ་བྱས་པ་ལྟར་ན་རྒྱལ་སྤྱིའི་སྲིད་དོན་ཚོགས་པ Atlas ཞེས་པ Andrea Venzon གྱིས Atlas ཚོགས་པའི་ནང་འཛམ་གླིང་རྒྱལ་ཁབ་ཁག་བརྒྱ་དང་སུམ་ཅུ་སོ་བཞི་ཡི་ཚོགས་མི་ཁྱོན་མི་གྲངས་སྟོང་ཕྲག་ཉི་ཤུ་རྩ་བཞི་ལྷག་ཡོད་པའི་སྐོར་དང་ཚོགས་པའི་དམིགས་ཡུལ་ནི་འཛམ་གླིང་ནང་གཅིག་སྒྲིལ་གྱི་ནུས་པ་གོང་མཐོར་གཏོང་རྒྱུ་ཡིན་ལུགས་དང་དེ་བཞིན་བཞུགས་སྒར་རྡ་སར་བོད་དོན་སྐོར་མཁྱེན་རྟོགས་སླད་ཕེབས་ཡོད་པ་རེད་འདུག་ཚོགས་གཙོ་བགྲེས་གཞོན་གཉིས་ཀྱིས་བཙན་བྱོལ་བོད་མིའི་མང་གཙོའི་འཕེལ་རིམ་སྤྱི་དང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ལས་དོན་གནང་ཕྱོགས་སྐོར་ངོ་སྤྲོད་གནང་འདུག་དེ་དང་ཆབས་ཅིག་རྒྱ་ནག་དམར་གཞུང་གིས་བོད་ནང་བྱིས་པ་ས་ཡ་གཅིག་མན་ཙམ་གྱི་རྒྱ་གཞུང་གི་སྟངས་འཛིན་འོག་ཡོད་པའི་བཅའ་སྡོད་སློབ་གྲྭའི་ནང་བཙན་ཤེད་ཐོག་སློབ་འཇུག་བྱེད་བཅུག་གི་ཡོད་པ་དང་བོད་མི་རྣམས་རྒྱ་རིགས་སུ་བསྒྱུར་ཐབས་བྱེད་བཞིན་ཡོད་པ་དང་དེ་བཞིན་བོད་ནང་གི་འགྲུལ་བསྐྱོད་ལའང་དམ་དྲག་ཤུགས་རྐྱེན་བྱེད་བཞིན་ཡོད་པ་སོགས་ད་ལྟའི་བོད་ནང་གི་ཛ་དྲག་གནས་སྟངས་སྤྱི་དང་མཐོ་སྒང་གི་བོད་ཀྱི་ཁོར་ཡུག་གི་གལ་གནད་སོགས་ཀྱི་ཐོག་གསུངས་གནང་འདུག་ཁོང་རྣམ་པས་བཙན་བྱོལ་ནང་འོས་བསྡུ་གནང་ཕྱོགས་དང་ཉེ་ཆར་རྒྱལ་ས་ལྡི་ལིར་དཔལ་འབྱོར་ཡར་ཐོན་ཅན་གྱི་རྒྱལ་ཁབ་ཉི་ཤུ་ཡི་ཚོགས་འདུ་བསྐོང་ཚོགས་གནང་སྐབས་ཚོགས་གཙོ་མཆོག་གི་མཚན་ཐོག་ནས་བོད་དོན་ཞུ་རྒྱུའི་ཡི་གེ་བཏང་བ་དེར་རྒྱལ་ཁབ་སོ་སོས་ལན་འདེབས་གང་གནང་མིན་དང། རྒྱལ་སྤྱིའི་ནང་བོད་མིའི་སྒྲིག་འཛུགས་ཀྱི་ངོས་འཛིན་གནང་མཁན་ཡོད་མེད་སྐོར། ཡུ་རོབ་མཐུན་ཚོགས་ནས་བོད་ཀྱི་གནད་དོན་ཐོག་ལ་གཟིགས་ཚུལ་ཇི་འདྲ་ཡོད་མེད་སོགས་ཀྱི་ཐོག་དོགས་འདྲི་ལ་ལན་འདེབས་གསལ་བཤད་གནང་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཨ་མེ་རི་ཁའི་གྲོས་ཚོགས་གོང་མའི་གྲངས་མང་ཚོགས་གཙོ་སྐུ་ཞབས Chuck Schumer གྱིས་སྣེ་ཁྲིད་གནང་བའི་ཨ་མེ་རི་ཁའི་གྲོས་ཚོགས་གོང་མའི་འཐུས་མི་ཚོགས་པ་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གཉིས་བར་ཐུག་འཕྲད་སྐབས་བཀའ་མོལ་ལྷུག་པོ་བྱུང་ཡོད་པ་ཨ་རིའི་གྲོས་ཚོགས་འཐུས་མི་སྐུ་ཞབས Chuck Schumer གྱིས་གསུངས་འདུག་དེ་ཡང་ཐེངས་འདིའི་པེ་ཅིང་དུ་མཇལ་འཕྲད་ཀྱི་དམིགས་ཡུལ་ནི་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་དང་ཨ་མེ་རི་ཁའི་སྲིད་འཛིན Joe Biden རྣམ་གཉིས་ཟླ་བ་རྗེས་མར་གནང་སྲིད་པའི་ཆེས་མཐོའི་ལྷན་ཚོགས་མ་གནང་གོང་ཨ་རྒྱ་གཉིས་ཀྱི་ཚོང་འབྲེལ་ཉམས་རྒུད་ཕྱིན་པ་དེ་སླར་གསོ་ཡོང་ཆེད་དང

དེ་ཡང་སྐུ་ཞབས་ཅག་ཤུ་མར་གྱིས་ཁོང་རྣམ་པའི་ཐབས་ཤེས་ལ་གྲུབ་འབྲས་ཐོན་དགོས་པ་གསུངས་ཏེ་རྒྱ་ནག་གིས་སྔོན་ཆད་ཨ་མི་རི་ཀའི་དཔོན་རིགས་དང་འབྲེལ་གཏུག་བྱེད་སྟངས་དང་བསྡུར་ན་ད་ལྟའི་རྒྱ་ནག་གི་སྤྱོད་ཚུལ་ལ་ཁྱད་པར་ཕྱིན་ཡོད་པའི་གཟིགས་ཚུལ་བྱུང་ཡོད་ལུགས་འགྲེལ་བརྗོད་གནང་འདུག་འཐུས་མི་ཚོགས་པས་ཀྱང་སྲོག་ཉེན་ལ་ཐུག་པའི་དུག་རྫས་བཟི་སྨན་འགྲེམས་ཚོང་ལ་དོ་ཁུར་ཆེན་པོ་བྱེད་པ་མ་ཟད། རྒྱ་ནག་ཕྱོགས་ནས་གནད་དོན་དེའི་ཐད་རྟོག་ཞིབ་བྱེད་མཁན་མཐོ་རིམ་ལས་བྱེད་ཞིག་བསྐོ་འཛུགས་དགོས་པའི་སྐུལ་མའང་གནང་འདུག། དེ་བཞིན་ཨ་རིའི་སྤྱི་མཐུན་ཚོགས་པའི་ཚོགས་མི་སྐུ་ཞབས Mike Crapo ཡིས་གྲོས་མོལ་དེ་ལེགས་འགྲུབ་བྱུང་ཡོད་པ་དང་ཕྱོགས་གཉིས་ཀས་མུ་མཐུད་འབྲེལ་མཐུད་གནང་རྒྱུའི་འདུན་པ་ཡོད་པ་གསར་འགོད་པར་འགྲེལ་བརྗོད་གནང་ཡོད་འདུག་སྐུ་ཞབས Chuck Schumer གྱིས་ཨིས་རལ་ལ་ཧ་མཱས་དྲག་སྤྱོད་རུ་ཚོགས་ཀྱིས་གཏོར་རྒོལ་བཏང་བའི་གནད་དོན་ཐད་རྒྱ་ནག་གཞུང་གིས་ཉེས་འཛུགས་སྐྱོན་བརྗོད་བྱས་མེད་པར་བློ་ཕམ་ཆེན་པོ་ཡོད་པ་གསལ་སྟོན་གནང་ཡོད་ནའང། དེའི་ཡ་ལན་དུ་རྒྱ་ནག་གི་ཕྱི་སྲིད་བློན་ཆེན་གྱིས་ཕན་ཚུན་དགྲར་འཛིན་པའི་བྱ་སྤྱོད་མཇུག་སྒྲིལ་བྱ་རྒྱུའི་འབོད་སྐུལ་བྱས་ཏེ་རྒྱལ་ཁབ་གཉིས་ཀྱི་གནད་དོན་ཐོག་ཐག་གཅོད་ཐུབ་པའི་ཇུས་གཞི་ལག་བསྟར་བྱ་དགོས་པ་བརྗོད་ཡོད་འདུག་སྐུ་ཞབས་ཆག་ཤུ་མར་གྱི་ཐེངས་འདིའི་ཨེ་ཤེ་ཡ་འཚམས་གཟིགས་ནང་ལྷོ་ཀོ་རི་ཡ་དང་ཉི་ཧོང་ཡང་ཚུད་ཡོད་པ་རེད། ཟླ་བ་བཅུ་པའི་ཚེས་བཅུ་ཉིན་ཐེ་ཝན་གྱི་རྒྱལ་དོན་ཉིན་མོ་སྲུང་བརྩི་གནང་ཡོད་པས་ཐེ་ཝན་གྱི་སྲིད་འཛིན་ཙཱིང་ཨེན་ཝེན་གྱིས་འདི་ལོའི་ཁོང་གི་མཐའ་མའི་སྲིད་འཛིན་གྱི་གཏམ་བཤད་ནང་ཐེ་ཝན་དང་རྒྱ་ནག་གཉིས་བར་ཕན་ཚུན་རང་དབང་དང་དམ་དྲག་སོགས་གང་ཡང་མེད་པའི་ཐོག་ནས་འབྲེལ་མོལ་གནང་རྒྱུ་ཡིན་ན་ཡང་འབྱུང་འགྱུར་གྱི་མི་ཐོག་མང་པོའི་རིང་ཐེ་ཝན་དེ་དམངས་གཙོ་ཅན་ལ་བསྒྱུར་རྒྱུ་ཡིན་པ་གསུངས་འདུག་རྒྱ་ནག་གཞུང་གིས་ཐེ་ཝན་ནང་དུ་དམག་དོན་དང་ཆབ་སྲིད་ཀྱི་གནོན་ཤུགས་ཆེ་རུ་གཏོང་བཞིན་ཡོད་ཀྱང་ཐེ་ཝན་གྱི་སྲིད་འཛིན་ཙའེ་དབྱིན་ཝེན་གྱིས་ཐོག་མཐའ་བར་གསུམ་དུ་རྒྱ་ནག་གཞུང་དང་གྲོས་མོལ་གནང་རྒྱུར་རེ་འདུན་གནང་ཡོད་པ་རེད། འོན་ཀྱང་རྒྱ་ནག་གིས་ཐེ་ཝན་གྱི་སྲིད་འཛིན་ལྕམ་ཙའེ་དབྱིན་ཝེན་ལ་ཁ་བྲལ་རིང་ལུགས་ཀྱི་འགོ་ཁྲིད་ཡིན་པའི་སྐྱོན་བརྗོད་དང་སྦྲགས་ཁོང་དང་ལྷན་དུ་གྲོས་མོལ་ལམ་ཡང་ན་ཡ་ལན་སོགས་གང་ཡང་བྱས་མེད་པ་རེད། སྲིད་འཛིན་ཙཱ་ཨིན་ཝེན་གྱི་གསུང་བཤད་ནང་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་ལྷག་པར་དུ་ཨ་མི་རི་ཀ་དང་མཐུན་ཕྱོགས་ཀྱི་རྒྱལ་ཁབ་ཚོས་རྒྱ་ནག་གི་གནོན་ཤུགས་ལ་མ་བལྟས་པར་ཐེ་ཝན་ལ་སྔར་བྱུང་མེད་པའི་རྒྱབ་སྐྱོར་བྱ་དགོས་པ་ནན་བཤད་བྱས་པ་མ་ཟད། ཐེ་ཝན་དང་རྒྱ་ནག་བར་ཡོད་བཞིན་པའི་འགལ་བ་དེ་དག་ཞི་བའི་ལམ་ནས་ཐག་གཅོད་བྱ་དགོས་པ་རེ་འདུན་གནང་འདུག། རྒྱ་ནག་གི་ཕྱི་འབྲེལ་མགྲིན་ཚབ་པ་ཝང་ཝེན་པེན་གྱིས་ཐེ་ཝན་སྲིད་འཛིན་ལྕམ་ཚང་དབྱིན་ཝེན་གྱི་གསུང་བཤད་ཀྱི་ལན་དུ་ད་ལྟའི་ཐེ་ཝན་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པ་ནི་ཐེ་ཝན་མཚོ་འགག་ནང་ཞི་བདེ་སྲ་བརྟན་ལ་ཉེན་ཁ་བཟོ་མཁན་ཞིག་ཡིན་པ་སྐྱོན་བརྗོད་བྱས་ཡོད་པ་མ་ཟད། ད་དུང་ཐེ་ཝན་གྱི་དམངས་གཙོ་ཡར་ཐོན་ཚོགས་པའི་དཔོན་རིགས་ཀྱིས་ག་རེ་བཤད་ཀྱི་ཡོད་ན་ཡང་ཐེ་ཝན་ནི་རྒྱ་ནག་གི་ཆ་ཤས་ཞིག་ཡིན་པ་དང། རྒྱ་ནག་གིས་ཐེ་ཝན་ངེས་པར་དུ་ཟླ་སྒྲིལ་གཅིག་གྱུར་གཏོང་རྒྱུའི་སྲིད་ཇུས་ལ་འགྱུར་བ་འགྲོ་མི་སྲིད་པ་རེད་ཅེས་གསར་འགོད་ལྷན་ཚོགས་ཐོག་ནན་བརྗོད་བྱས་འདུག་ཐའེ་ཝན་གྱི་སྲིད་འཛིན་ཙའེ་དབྱིང་ཝེན་གྱིས་རྒྱ་ནག་གིས་ཐའེ་ཝན་ངེས་པར་དུ་རྒྱ་གཅིག་ཞེས་པའི་ལྟ་གྲུབ་ལ་ངོས་ལེན་བྱེད་ཀྱི་མེད་པ་རེད། རེས་གཟའ་ཟླ་བའི་ཉིན་རླངས་འཁོར་ཞིག་བྱང་ཨ་མི་རི་ཀའི་གྲོང་ཁྱེར San Francisco བཅའ་སྡོད་རྒྱ་ནག་གཞུང་ཚབ་ཁང་ལ་གདོང་ཐུག་བརྒྱབ་ནས་གཞུང་ཚབ་ཀྱི་ཚོམས་ཆེན་དུ་བཀག་ནས་ཟང་ཟིང་ཆེ་བའི་རྣམ་པ་ཞིག་བཟོས་ཏེ་མཐར་ཉེན་རྟོག་པས་ཁ་ལོ་བ་མེ་མདའ་བརྒྱབ་དགོས་བྱུང་ནས་རྗེས་སུ་ཁ་ལོ་བ་དེ་སྨན་ཁང་དུ་འདས་གྲོངས་སུ་ཕྱིན་པར་འབྲེལ་ཡོད་དཔོན་རིགས་ཤིག་གིས་འགྲེལ་བརྗོད་བྱས་ཡོད་འདུག། ཉེན་རྟོག་པས་མེ་མདའ་འགྱེལ་བའི་དོན་རྐྱེན་ཇི་ལྟར་བྱུང་ཡོད་པར་འགྲེལ་བཤད་བྱས་མེད་པ་མ་ཟད་ཁ་ལོ་བ་ལ་མཚོན་ཆ་ཡོད་མེད་ཀྱི་གནད་དོན་སྐོར་འདོན་སྤྲོད་གང་ཡང་བྱས་མེད་པ་རེད། དོན་རྐྱེན་དེའི་སྐབས་རྨས་སྐྱོན་ཕོག་པའི་མི་སྣའི་སྐོར་གྱི་སྙན་ཐོ་བཅས་གང་ཡང་གསལ་འདོན་བྱས་མེད་པ་རེད། གནད་དོན་དེའི་ཐད་ཉེན་རྟོག་པ་དང་མངའ་སྡེའི་ལྷན་ཁང་དང་རྒྱ་ནག་གཞུང་ཚབ་ཁང་གི་རྟོག་ཞིབ་མི་སྣ་དང་མཉམ་ལས་ཀྱི་ལས་དོན་གཉེར་བཞིན་ཡོད་འདུག་རྒྱ་ནག་གཞུང་ཚབ་ཁང་གི་གསལ་བསྒྲགས་ཤིག་གི་ནང་ཞིབ་ཕྲའི་གནས་ཚུལ་སྔར་ལས་ལྷག་པ་འདོན་སྤྲོད་བྱ་དགོས་པ་མ་ཟད་ཁྲིམས་ལྟར་ཐག་གཅོད་ནན་པོ་བྱ་དགོས་པར་སྐུལ་མ་བྱས་ཡོད་འདུག།

ཨ་རིའི་སྲིད་འཛིན་ཇོ་བྷའི་ཏན་མཆོག་མཉམ་ཞུགས་གནང་འཆར་ཡོད་ཀྱང་ད་ལྟའི་ཆར་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་མཉམ་ཞུགས་བྱ་མིན་གསལ་ཁ་མེད་པ་རེད། ཟླ་བ་བཅུ་པའི་ཚེས་དགུ་རེས་གཟའ་མིག་དམར་ཉིན་རྒྱ་ནག་གི་ཆེས་མཐོའི་ཁྲིམས་ཁང་གིས་སྒེར་གཉེར་ཚོང་ལས་ཁང་ཡར་རྒྱས་འགྲོ་བ་ལ་ཁྲིམས་མཐུན་གྱི་ཁོར་ཡུག་ཞིག་རྩ་འཛིན་བྱ་རྒྱུ་ཁྱབ་བསྒྲགས་བྱས་པ་དང་རྒྱ་ནག་གི་སྲིད་ཇུས་གཏན་འབེབས་བྱེད་མཁན་གྱིས་བསྐྱར་དུ་སྒེར་གཉེར་ཚོང་ལས་ཁང་ལ་རྒྱབ་སྐྱོར་བྱ་རྒྱུ་ཁས་ལེན་བྱས་པ་དེ་ནི་རྒྱ་ནག་གི་དཔལ་འབྱོར་ཡར་རྒྱས་ཡོང་བར་རྒྱབ་སྐྱོར་བྱེད་ཀྱི་ཡོད་ཅེས་རྒྱ་ནག་གཞུང་འབྲེལ་གསར་ཁང། CCTV། ཡིས་གནས་ཚུལ་སྤེལ་འདུག། ཕྱི་ཚེས་བཅུ་ཉིན་རོའི་ཏེར་གསར་ལས་ཁང་གིས་གནས་ཚུལ་སྤེལ་བ་ལྟར་ན་རྒྱ་ནག་ནང་ཏོག་དབྱིབས་ནད་ཡམས་ཀྱིས་ཚོང་ལས་སྡེ་ཚན་ལ་ཤུགས་རྐྱེན་ཧ་ཅང་ཆེན་པོ་ཐེབས་ཡོད་པ་དང་དེ་བཞིན་རྒྱ་ནག་ནང་སྒེར་གཉེར་ཚོང་ལས་ཁང་གི་བཟོ་ལས་ཁང་དང་སྒེར་བདག་གི་ཟུར་ཁྲིད་ཁང་ལ་སོགས་པའི་ནང་ལྟ་སྐུལ་དོ་དམ་གཏོང་བའི་ཁྲོད་སླར་གསོ་བྱ་རྒྱུའི་ཐད་རྩ་འཛིན་ཁྱབ་བསྒྲགས་བྱེད་བཞིན་ཡོད་པ་ཐེར་འདོན་གནང་འདུག་དེ་ཡང་རྒྱ་ནག་གཞུང་འབྲེལ་གསར་ཁང་སི་སི་ཏི་བྷི་ནས་བསྒྲགས་གཏམ་ཞིག་སྤེལ་བ་ལྟར་ན་རྒྱ་ནག་ཆེས་མཐོའི་མི་དམངས་ཁྲིམས་ཁང་གིས་རྩ་འཛིན་ཁྱབ་བསྒྲགས་བྱས་པའི་ནང་སྒེར་གཉེར་ཚོང་ལས་ཁང་ལ་ཁྲིམས་མཐུན་གྱི་རོགས་སྐྱོར་བྱ་རྒྱུ་དང་ཁེ་ལས་པས་མིའི་ཐོབ་ཐང་སྲུང་སྐྱོབ་བྱ་རྒྱུ་ཡིན་པ་ནན་བཤད་བྱས་འདུག་གཞན་ཡང་རྒྱ་ནག་གི་སྒེར་གཉེར་ཚོང་ལས་ཆུང་འབྲིང་ཁག་གིས་མ་དངུལ་བུ་ལོན་གཡར་རྒྱུའི་འདེམས་ཀ་མང་དུ་གཏོང་དགོས་པའི་ནན་བཤད་བྱས་པ་མ་ཟད་ན་ནིང་ལོ་དང་བསྡུར་ན་རྒྱ་ནག་གི་སྒེར་གཉེར་ཚོང་ལས་ཁང་གི་མ་འཛུགས་བརྒྱ་ཆ་ཀླད་ཀོར་ཚེག་བདུན་ཉམས་རྒུད་ཕྱིན་ཡོད་པའི་རྐྱེན་གྱིས་རྒྱ་ནག་གི་སྒེར་གཉེར་ཚོང་ལས་ཁང་དང་ལས་གཞི་འདྲ་མིན་ནང་མ་འཛུགས་འབོར་ཆེན་ཨ་རིའི་ཌོ་ལར་ཐེར་འབུམ་བདུན་བརྒྱ་ཉི་ཤུ་རྩ་གསུམ་ཙམ་སྒེར་གྱི་མ་འཛུགས་བྱེད་མཁན་དགོས་ཀྱི་ཡོད་པ་ཁྱབ་བསྒྲགས་ནང་བཀོད་འདུག། དེ་རིང་གི་བཅར་འདྲིའི་ལེ་ཚན་ནང་བོད་ཀྱི་གཞོན་ནུ་ལྷན་ཚོགས་དབུ་བརྙེས་ནས་ལོ་ངོ་ལྔ་བཅུ་ང་གསུམ་འཁོར་བའི་དུས་དྲན་སྲུང་བརྩི་ཞུས་པ་དང་འབྲེལ་དབུས་གཞོན་ནུ་ཚོགས་གཙོ་མགོན་པོ་དོན་གྲུབ་ལགས་སུ་འདས་པའི་མི་ལོ་བཅུ་གྲངས་ལྔ་བཅུ་ལྷག་གི་རིང་གཞོན་ནུའི་ངོས་ནས་གཟེངས་སུ་ཐོན་པའི་ལས་དོན་ག་རེ་སྤེལ་ཡོད་མེད་དང་མ་འོངས་ལས་འཆར་སོགས་ཀྱི་ཐད་ཚེ་དབང་དངོས་གྲུབ་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང། དབུས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་མགོན་པོ་དོན་གྲུབ་ལགས་ང་ཚོའི་ལས་རིམ་ནང་ཕེབས་པར་ཐུགས་རྗེ་གནང་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས་ལགས། ཐོག་མ་དེ་ལ་ཨེ་ནི་བོད་གཞོན་ནུ་ལྷན་ཚོགས་དབུ་བརྙེས་ནས་མི་ལོ་ལྔ་བཅུ་ང་གསུམ་འཁོར་བའི་དུས་དྲན་ལ་འཚམས་འདྲི་ཞུས་པ་དང་སྦྲགས་ཨེ་ནི་བཀའ་འདྲི་ཞུ་ཡ་འདི་ལ་ཨེ་ནི་འདི་ལོ

སྒྲིག་འཛུགས་འདི་ཉིད་ལོ་རབས་ལྔ་བཅུ་ང་གསུམ་རིང་ལ་གངས་ཅན་ཁྲ་ཚུགས་ཇི་བཞིན་ད་ལྟ་ཡིན་པའི་གནད་ཀྱི་ལས་དོན་གནང་སྟེ་འདི་ལྟ་ནི་སྤོབས་པ་ཆེ་ཆེར་བྱེད་དགོས་ཀྱི་གནས་སྟངས་ཤིག་དུས་མཚམས་པ་འདིའི་ཐོག་ནས་ཀྱི་སྲུང་བརྩི་བྱེད་དགོས་པ་ཞིག་ཆགས་ཀྱི་ཡོད་ནའོ།
ལགས་སོ་ཨ་ནེ་ད་ལྟའི་ཆར་ལ་གཅིག་གིས་བོད་ཀྱི་གཞོན་ནུ་ལྷན་ཚོགས་ལ་གཅིག་ཡན་ལག་ས་གནས་གཞོན་ནུ་ལྷན་ཚོགས་འདི་ག་ཚོད་ཡོད་པ་ཡིན་ནམ་བཀའ་འདྲི་ཞུ་ཡ་དང་དམིགས་བསལ་གཅིག་ད་འདས་པའི་མི་ལོ་བཅུ་ཕྲག་གཉིས་ལྷག་ཙམ་ནས་བཟུང་ཨ་ནེ་ནུབ་ཕྱོགས་ཡུལ་གྲུ་མང་པོའི་ནང་ལ་ད་བོད་མི་མང་པོ་ཞེ་པོ་ཅིག་སླེབས་ཡོད་ཙང་ཨ་ནེ་བོད་མི་གནས་ཡུལ་རྒྱལ་ཁབ་ཚང་མའི་ནང་ལ་ད་གཅིག་གཞོན་ནུའི་ཡན་ལག་དེ་འདྲས་ཡོད་པ་ཡིན་ན་ཟེར་བཀའ་འདྲི་ཞུ་ཡ་ཡིན། ལགས་སོ་ད་ལྟ་ལ་བོད་གཞོན་ལྷན་ཚོགས་ཀྱི་ཁྱབ་ཁོངས་གཏོགས་པའི་ཀྱི་ས་གནས་ཁག་བརྒྱད་ཅུ་གྱ་དགུ་དང་ཚོགས་མི་སྟོང་ཕྲག་སུམ་ཅུ་སོ་བརྒྱད་ལས་མང་བ་ཅིག་ང་ཚོ་ཡོད་བསྡད་པ་ཅིག་ཡིན་ན་འདི་ནས་ནས་ད་ད་ལྟའི་བོད་མི་འདུས་སྡོད་ཀྱི་ས་གནས་རྒྱ་བལ་འབྲུག་གསུམ་གཙོས་བའི་ད་ཕྱིའི་ཡུལ་གྲུ་ཁག་ག་པར་ཡོད་པའི་འབད་ནས་ཀྱི་ང་ཚོའི་ངོས་ནས་ཀྱི་དེ་ལ་ས་གནས་གཞོན་ནུ་ཨ་ནི་ཡོད་ཐུབ་ཐབས་ཀྱི།

ཕྱིར་ཡོང་ལ་སྡོམ་འདེམས་ཞུས་བའི་མདའི་ནད་ད་གང་ཆེ་བོད་མི་འདུས་སྡོད་ཀྱི་ས་གནས་ད་ཕལ་མོ་ཆེ་ཞིག་གི་ནང་ལ་ཁྱབ་ཁོངས་གཏོགས་པའི་ཀྱི་ས་གནས་ཡོད་སྡོད་པའི་མི་དང་རེད་ད་ཡིན་ནས་ད་ལྟའི་ཆར་ལ་གང་ཆེ་དབུས་སྤྱི་ཁྱབ་རྒྱུན་ལས་ཁང་གི་ངོས་ནས་འགན་བཞེས་ཅིག་གནང་དགོས་ཏེ་ད་ནི་ས་གནས་མེད་ས་འདིའི་ནང་ལོགས་ལ་བོད་མི་འདུས་སྡོད་ཀྱི་ས་གནས་ཡིན་པ་འདི་ལ་ད་ས་གནས་གསར་བཟོ་གནང་ཡ་དང་ཡང་ས་གནས་འདི་ཙམ་ཙམ་ཉམས་བསྡད་པའི་གི་ས་གནས་ཡོད་པ་ཡིན་ན་བསྐྱར་བཟོ་གནང་ཡ་དེ་དབུས་སྤྱི་ཁྱབ་རྒྱུན་ལས་ཁང་གི་ལས་འགན་ཞིག་ལ་བརྩིས་རྗེས་ང་ཚོ་ལས་འཆར་བང་བསྒྲིགས་ཡོད་ཟེར་ཞེས་གནང། ཀློང་ལོང་བཟའ་ཟླ་དབུས་བོད་གཞོན་ནུ་ལྷན་ཚོགས་ད་དབུ་བརྙེས་ནས་མི་ལོ་ལྔ་བཅུ་ང་གསུམ་འཁོར་བའི་དུས་དྲན་འདི་ཅིག་ད་ཨ་མདའ་རྒྱ་གར་ནང་གཅིག་པོ་མ་རེད་ཅིག་ཕྱི་རྒྱལ

འཇིགས་སྐུལ་རིང་ལུགས་ཀྱི་སྒྲིག་འཛུགས་རེད་ཞེས་བྱས་ནས་སྒྲིག་འཛུགས་འདི་ནུས་མེད་བཏང་ཡས་ཀྱི་ཐབས་ཤེས་མང་པོ་བྱས་པ་རེད། སྒྲིག་འཛུགས་འདི་མིག་ནང་ཚེར་མ་བཙུགས་པ་ནང་བཞིན་གྱི་སྡང་ཟུག་ཆེན་པོ་བྱས་ཏེ་ཀྱི་སྒྲིག་འཛུགས་ཅིག་རེད། ཡིན། མེད་ནས་ཀྱི་འདས་པའི་ཀྱི་ལོ་ལྔ་བཅུ་ང་གསུམ་འདིའི་རིང་ལ་གཙོ་བོ་རྒྱལ་བ་དོན་གྱི་བདག་པོའི་ཀྱི་ཐུགས་རྗེ་དྲིན་སྐྱོང་རེད། བཙན་བྱོལ་མི་མང་གྱི་རྒྱབ་སྐྱོར་རེད། བོད་ནང་ལོགས་བཞུགས་པའི་ཀྱི་གཞིས་བཞུགས་བོད་མི་ཚོའི་ཀྱི་ཡིད་ཆེས་དང་རེ་བ་ལ་བརྟེན་བྱས་ནས་སྒྲིག་འཛུགས་འདི་ཕྱིའི་དགྲ་བོའི་གྱི་ཐོག་ནས་སྡང་ཟུག་ཆེན་པོ་ག་ཚོད་ཡོད་མིན་ལ་མ་ལྟོས་པའི་ཀྱི་ད་ལྟ་ཡིན་པའི་ནས་ཀྱི་དང་ནུས་ཤུགས་དང་ལྡན་པའི་ཐོག་ནས་ཀྱི་ལས་འགུལ་སྤེལ་ཏེ་སྒྲོམ་གཞི་དང་ལྡན་པའི་ཐོག་ནས་ཀྱི་གང་ཅིའི་མདུན་སྐྱོད་གནང་གནང་མུས་རེད་ཟེར་ཞུས་ཡིན་ནའོ། ལགས་འོང་ལགས་འོང་སེ་ད་བོད་ཀྱི་གཞོན་ནུ་ལྷན་ཚོགས་ཐོག་མ་གཅིག་གི་ད་ཆིག་སྟོང་དགུ་བརྒྱ་བདུན་ཅུ་ཐམ་པའི་གི་ཕྱི་ཟླ་བཅུ་པའི་གི་ཚེས་བདུན་ཉིན་ག་དབུ་འཛུགས་གནང་ནས་ད་ལྟ་བར་དུ་ད་ལོ། མི་ལོ་དངོས་གནས་ལྔ་བཅུ་ང་གསུམ་ཙམ་ཞིག་འཁོར་བསྡད་ཀྱི་ཡོད་ཙང་ད་དུས་ཡུན་འདིའི་རིང་ག་ལ་ཨེ་ནི་གཞོན་ནུ་ལྷན་ཚོགས་ཀྱི་ཐོག་ནས་གཅིག་གི་ཕྱག་ལས་གཟེངས་སུ་ཐོན་པ་རེད་ཅིག་ད་ཅིག་གི་གྲུབ་འབྲས་ཆེ་ཤོས་ད་ག་རེ་ག་རེ་བྱུང་ཡོད་པས་ན་ལགས། ད་གཞོན་ནུ་ལྷན་ཚོགས་སྒྲིག་འཛུགས་ཀྱིས་འདས་པའི་ཀྱི་ལོ་ལྔ་བཅུ་ང་གསུམ་གྱི་ས་གང་ཅིའི་ལས་འགུལ་དང་ལས་དོན་ཐོག་ནས་ཀྱི་གཟེངས་སུ་ཐོན་པའི་ཀྱི་ཕྱག་ལས་གང་ཅིའི་ཧ་ལས་པའི་མང་པོ་རེད། དེ་ཡིན་དུས་ཙམ་པ་ད་ལྟ་དུས་ཚོད་ཐུང་ཐུང་ཅིག་གི་ནང་ལོགས་ལ་ཆ་ཚང་ཅིག་ཞུ་ཐུབ་པའི་ཀྱི་གནས་སྟངས་མེད་པ་འདྲ་པོ་ཅིག་རེད་ད་ཡིན་པས་ནས་ཀྱི་གང་ཅིའི་གལ་འགངས་ཆེ་བ་ཁ་ཤས་ཁ་ཤས་ཞུས་པ་ཡིན་པས་ན་གཞོན་ནུ་ལྷན་ཚོགས་སྒྲིག་འཛུགས་ཀྱི་དགོས་འདུན་རང་བཞིན་ལྡན་པའི་མ་ཤི་བར་གྱི་ཟས་བཅད་ངོ་རྒོལ་བྱས་པ་ལ་བརྟེན་བྱས་ཀྱི་ལྷོ་འབྲུག་ནང་ལོགས་ལ་ཡོད་པའི་དེ་སྐབས་བོད་མི་ཚོའི་ཀྱི་གནས་སྟངས་ལ་བྱས་པའི་ཐོག་ནས་དེ་སྐབས་གང་ཅིའི་རྒྱ་གར་གྱི་ཐོག་ནས་འདི་ལ་གཟིགས་ཕྱོགས་གནང་ཡ་དང་དེ་ལ་མཐུན་འགྱུར་གནང་ཡའི་ཐོག་ལ་ཐུགས་ཕན་གསོས་བྱུང་ཡོད་རེད་ད་ག་ནང་བཞིན་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་དགོས་འདུན་རང་བཞིན་གྱི་ཆབ་སྲིད་ལས་འགུལ་སྤེལ་བ་ལ་བརྟེན་བྱས་ནས་ཨ་ནི་བོད་ནང་ལོགས་ལ་ཆབ་སྲིད་བཙོན་པ་གློད་གྲོལ་བཏང་ཡ་དང་དེ་འབྲེལ་གྱི་ཐོག་ནས་ཀྱི་གཞི་རྒྱ་ཆེ་བའི་གྱི་ལས་འགུལ་སྤེལ་ཐུབ་ཡ་ད་གཞོན་ནུ་ལྷན་ཚོགས་སྒྲིག་འཛུགས་ཀྱི་ཆབ་སྲིད་ཀྱི་ལས་འགུལ་སྣ་མང་དང་ཤུགས་ཆེན་པོ་སྤེལ་བར་བརྟེན་བྱས་ནས་གང་ཅིའི་དགྲ་བོ་རྒྱ་དམར་གཞུང་ཡིན་པས་ནས་ཀྱི་སྒྲིག་འཛུགས་འདི་ཨ་ནི་གང་ཅིའི་སྡང་ཟུག་ཆེན་པོ་བྱེད་ཅིང་འདིས་སྡང་ཟུག་བྱེད་པ་འདིས་སྒྲིག་འཛུགས་འདི་གི་ནུས་པ་ཐོན་གྱི་ཡོད་པ་འདི་དཔང་རྟགས་གསལ་པོ་རེད་ཟེར་ཞུ་ཡིན། ལགས་འོང་ལགས་འོང་སེ་ཨེ་ནས་ཚོགས་གཙོ་མགོན་པོ་དོན་གྲུབ་ལགས་འདི་དང་མཉམ་དུ་ལ་འདི་ཅིག་བཀའ་འདྲི་ཞུ་དགོས་བསམ་བྱུང་ད་ཅིག་འདི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་འདི་ད་ཅིག་ལོ་རྫོགས་འགྲོ་ད་ཡོད་རེད་འདི་ད་ལོའི་ཅིག་ལོ་འགོ་ནས་ཅིག་ད་ལྟ་བར་དུ་ལ་ཅིག་དབུས་གཞོན་ནུ་ལྷན་ཚོགས་ཀྱི་ཐོག་ནས་ཅིག་དམིགས་བསལ་ལས་འགུལ་ག་རེ་ག་རེ་སྤེལ་གནང་ཡོད་པས་ན་ཞུ་ཡ་དང་ཨ་ནི་མ་འོངས་པ་ལ་ཅིག་ལས་འགུལ་ག་རེ་སྤེལ་ཡག་གི་འཆར་གཞི་ཡོད་པས་ན་བཀའ་འདྲི་ཞུ་ཡ་ཡིན། གནང། ད་གཞོན་ནུ་ལྷན་ཚོགས་སྒྲིག་འཛུགས་ཀྱི་ལས་དོན་བྱེད་ཕྱོགས་ཀྱི་ཐོག་ནས་དབུས་དང་ས་གནས་སུ་ཡིན་པའི་ས་གནས་ས་ཚོགས་སུ་ཡིན་པའི་ནས་གཙོ་བོ་དེ་གཞོན་ནུ་ལྷན་ཚོགས་སྒྲིག་འཛུགས་ཀྱི་གཏན་འབེབས་ལས་འགུལ་ཆ་ཚང་གནང་དགོས་གཅིག་རེད། གཏན་འབེབས་ལས་འགུལ་ལ་ཆ་མཚོན་པ་ཡིན་ན་ལོ་གཅིག་གི་ནང་ལོ་འཁོར་མོ་གཅིག་གི་ནང་ལོགས་ལ་ལས་འགུལ་ཁག་མི་འདྲ་བ་བཅུ་བཞི་ཙམ་ཅིག་ད་ག་ནང་བཞིན་གྱི་ཚོགས་ཆེན་དང་འགན་འཛིན་ལྷན་ཚོགས་ལ་བཞག་པའི་གི་གྲོས་ཆོད་རྣམ་པ་ཚོ་གི་ལག་བསྟར་བྱས་ཏེ་གཙོ་བོ་གཙོ་འགན་དབུས་སྤྱི་ཁྱབ་རྒྱུན་ལས་ཁང་བཞེས་པའི་ཐོག་ནས་གང་ཅི་ས་གནས་ཁག་ཚང་མས་གི་ཆ་ཚང་གནང་དགོས་གཅིག་རེད། འདི་གཞི་བཞག་ཐོག་ནས་ཀྱིས་ད་ལན་གྱི་ཉིས་སྟོང་ཉི་ཤུ་རྩ་གསུམ་ཆ་མཚོན་པ་ཡིན་པས་ན་ད་རེས་ཚོགས་ཆེན་དང་འགན་འཛིན་ལྷན་ཚོགས་གྲོས་ཆོད་ཀྱི་གཞི་བཞག་ཐོག་ནས་ཀྱིས་ང་ཚོའི་ངོས་ནས་ཀྱི་ལས་དོན་གནང་ཡ་ད་ག་ནང་བཞིན་གྱི་གཏན་འབེབས་ལས་འགུལ་དུས་ཐོག་ལ་གང་ཅི་ཆ་ཚང་གནང་ཡ་དེ་འདྲ་ཞིག་བྱུང་བ་རེད་ད་དམིགས་བསལ་ལས་འགུལ་ཆ་མཚོན་པ་ཡིན་པས་ན་གང་ཅི་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་ལོ་འགོ་ལ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་ལ་གསུང་ཆོས་ཀྱི་ཨ་ནི་སྩལ་བའི་སྐབས་ལ་སྔར་རྒྱུན་གཞིར་བཟུང་གྱི་སྤྱི་ཚོགས་ཞབས་ཞུ་གྱི་ལས་དོན་གཞི་རྒྱ་ཆེ་བ་ཞིག་བརྩམས་ཐུབ་ཡ། ད་ག་ནང་བཞིན་གྱི་ད་ད་ལྟའི་རྒྱ་གར་ནང་ལོགས་ལ་ད་ལན་ཉིས་སྟོང་ཉི་ཤུ་རྩ་གསུམ་འདིའི་འཛམ་གླིང་གི་སྟོབས་ཆེན་རྒྱལ་ཁབ་ཉི་ཤུ་ཀྱི་ཚོགས་འདུ་ཚོགས་ཀྱི་ཡོད་དུས་ཙམ་པ་ལ། གང་ཅིའི་གཞི་རྒྱ་ཆེ་བའི་ཀྱི་གོམ་བགྲོད་ལས་འགུལ་གཅིག་འདི་ཡི་དབུས་སྤྱི་ཁྱབ་རྒྱུན་ལས་ཁང་གི་འགན་འཁྱེར་བའི་ཐོག་ནས་ཁྱབ་ཁོངས་སུ་ཡོད་པའི་ཀྱི་ས་གནས་བཅུ་བདུན་གྱི་ད་གང་ཅི་ལས་འགུལ་བ་མཉམ་ཞུགས་གནང་བྱེད་ཅིང་ཟླ་བ་གཅིག་རིང་ལ་ང་ཚོའི་ངོས་ནས་ཀྱི་རྒྱ་གར་གྱི་བྱང་ཤར་ཁུལ་གྱི་མངའ་སྡེ་གསུམ་གྱི་ནང་ལ་གོམ་བགྲོད་ཀྱི་ལས་འགུལ་གཅིག་ང་ཚོས་ཞུས་ཡོད་འདི་ཡིས་ང་ཚོས་གཞི་རྒྱ་ཆེ་བ་ཆགས་འདི་ཡོད་ད་ཡོང་རྒྱུའི་ཀྱི་ནང་ལོགས་ལ། ས་གང་བྱེད་ཆབ་སྲིད་ཀྱི་ལས་འགུལ་ནང་ལོགས་ལ། ས་གང་བྱེད་སྤྱི་ཟླ་བཅུ་གཅིག་བཅུ་གཉིས་ནང་ལ། དེ་དང་དེ་མཚུངས་ཀྱི་ཚོང་རིག་གི་ཆབ་སྲིད་ལས་འགུལ་སྤེལ་ཡས་ཀྱི། ད་ལྟ་འཆར་གཞི་དེ་དག་ཚང་མ་བང་སྒྲིག་བྱས་ནས་གནས་བསྡད་པ་ཞིག་ཆགས་བསྡད་ཡོད་ཞུ་ཡ་ཡིན་ནའོ། ལགས་ལགས་སོ་དེ་ནས་ད་ཅིག་གི་ད་ཨ་མདའ་དབུས་གཞོན་ནུ་ལྷན་ཚོགས་ལ་ཅིག། ཁྱབ་ཁོངས་ས་གནས་གཞོན་ནུ་མང་པོ་ཞེ་པོ་ཅིག་ཡོད་ཙང། དབུས་ཀྱི་ཐོག་ནས་ཅིག་ས་གནས་མཉམ་དུ་ལ་འབྲེལ་བ་ག་འདྲ་རེ་ཞིག་གནང་གི་ཡོད་པ་ན་ལ།

དབུས་སའི་ཀི་འབྲེལ་ལམ་འདི་རྒྱུད་ལམ་མང་པོ་ཅིག་གི་ཐོག་ནས་ཀི་འབྲེལ་ལམ་ཆགས་བསྡད་ཡོད་རེད་ཟེར་ནས་ཞུ་ཡ་ཡིན་ནའོ། ལགས་ལགས་སོ་མཐའ་མ་དེར་བཀའ་འདྲི་ཞུ་ཡ་ལ་ཅིག་གི་ད་བར་སྐབས་ཤིག་ནས་རྒྱ་གར་ནང་དུ་ཡོད་པའི་ས་གནས་གཞོན་ནུ་ཁག་ཅིག་ཡང་དབུས་ཀི་ཁོངས་ནས་ཅིག་གི་ལོགས་ཐོན་པ་འདྲ་པོ་དེ་འདྲའི་ཀི་གནས་ཚུལ་བྱུང་ཡོད་རེད་ད་ལྟའི་ཆ་ལ་ཁོ་རང་རྣམ་པ་ཚོ་ཅིག་གི་ཚུར་ཕྱིར་ལོག་ཕེབས་ཡོད་ནའ་བཀའ་འདྲི་ཞུ་ཡ་དང་གལ་སྲིད་ཕེབས་མེད་པ་ཡིན་ན་ཨ་ནི་ཁོང་ཚོ་ཚུར་འགུག་ཐབས་སུ་ཨ་ནི་འབད་བརྩོན་ག་རེ་གནང་གི་ཡོད་པ་ནའ་ཞུ་ཡ་དང་ཨ་ནི་ཅིག་གི་མ་འོངས་པ་ལ་ཅིག་ད་གཞོན་ནུ་ཡན་ལག་ཚང་མ་ཅིག་རྡོག་རྩ་གཅིག་སྒྲིལ་ཡོང་ཡ་ཐོག་ལ་ཨ་ནི་རྣམ་པ་ཚོའི་ཐོག་ནས་ཐུགས་འགན་ག་རེ་བཞེས་གི་ཡོད་པ་ཡིན་ནའ་ལ།

སྲིད་ཅེས་བརྗོད་ནས། དང་ཐོག་ཉིད་ནས་ཅིག་གི་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་དབུས་སྤྱི་ཁྱབ་རྒྱུན་ལས་ཁང་སྐབས་བཅུ་བདུན་སྐབས་ང་ཚོའི་འགན་བཞེས་པའི་སྐབས་བདག་ལ་ཞུས་པ་ཡིན། དེ་ཡིན་དུས་ད་ལྟའི་ཆར་ཁྱབ་ཁོངས་གཏོགས་ཀྱི་ས་གནས་ཁག་གི་དཀའ་རྙོག་འདི་དཀའ་རྙོག་ཆུང་ཚགས་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད། འདི་ཚོ་འདི་ང་རང་ཚོ་ནང་རྟག་ཏུ་དཀའ་རྙོག་ཡིན་དུས་ང་ཚོ་བོད་ལ་ཁ་རྒྱུན་ནང་ལ་ཁ་ཡི་ནང་གི་རྨ་དེ་ཁ་ཡི་ནང་གསོ་ཞེས་ནས་གསུང་བ་ནང་བཞིན་ད་ང་ཚོའི་ངོས་ནས་ཀྱི་དེ་འདྲའི་ཐོག་ནས་ཀྱི་འབད་བརྩོན་བྱེད་ཀྱི་ཡིན་ཞེས་ནས་ལས་ཞུས་ཡོད་ཞུས་པ་ནང་ལྟར་གྱི་ད་གང་ཅི་ཉིས་སྟོང་བཅུ་དགུ་ཚུན་ཆད་ནས་ས་གནས་འགྲིག་འཇགས་ཀྱི་ཐོག་ནས་ཀྱི་ང་ཚོའི་ངོས་ནས་ཀྱི་དབུས་སྤྱི་ཁྱབ་རྒྱུན་ལས་ཁག་སྐབས་བཅུ་བདུན་ངོས་ནས་ཀྱི་འབད་པ་ཁག་ཅིག་ཞུས་པ་རེད་འདི་ཞུས་པའི་ཐོག་ནས་ལ་དྭགས་ས་གནས་རེད་སྦེལ་ལ་ཀོ་པི་ས་གནས་རེད་ཧོན་སུར་ས་གནས་རེད་ཌལ་ཧོའུ་སི་ས་གནས་འདི་ད་གང་ཅི་དབུས་ཀྱི་ཁྱབ་ཁོངས་ལ་ཡར་ཕེབས་ཐུབ་པའི་ཀྱི་གནས་སྟངས་ཤིག་བྱུང་པ་རེད་ད་འདི་ནས་ནས་ད་ལྟའི་ཆ་ལ་ས་གནས་དཀའ་རྙོག་ཡོད་པ་འདི་ད་ཀོ་ལི་གྷལ་ས་གནས་རེད་དེ་ནང་བཞིན་གྱི་པན་ཌོ་ད་ལྟ་མན་ཌི་ཀྱི་ང་ཚོ་འཁྲིས་དེར་ཡོད་པའི་ཀྱི་ས་གནས་ཁོངས། ས་མཐའ་ས་གནས་རྣམ་པ་གཉིས་ཆགས་བསྡད་ཡོད། དེ་འདྲའི་ང་ཚོའི་རེ་བ་ལ་ག་ཚད་ས་གནས་ས་ཐོག་ལ་བཅར་མང་ཚོགས་ལ་འགྲེལ་བཤད་ཞུས། ཨ་ཚོགས་མི་ཚོ་ལ་འགྲེལ་བཤད་གནང་བྱས་ནས་འདི་འདྲའི་གི་ཐོག་ནས་གི་གསལ་ཁ་བྱུང་པ་ཡིན་པ་ཡིན་ན་ཨ་ནི་དཀའ་ངལ་སེལ་ཡ་ལ་ང་ཚོའི་ངོས་ནས་གི་ཡིད་ཆེས་རེ་བ་གདེང་ཚོད་ཡོད་ཟེར་ཞུ་ཡ་ཡིན་ནོ། ལགས་ལགས་སོ་ཨ་ནི་དབུས་བོད་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་མགོན་པོ་དོན་གྲུབ་ལགས་བཀའ་དྲིན་ཆེ་ཐུགས་རྗེ་གནང་ཞུ་གི་ཡིན་ལ།

མཚོ་ཆུང་རྡོལ་ནས་ཨ་ནི། ཆུ་ལོག་གི་དཀའ་ངལ་ཅིག་འཕྲད་བསྡད་ཡོད་རེད་ད་ལྟའི་གི་ང་ཚོའི་དུས་ངོ་དེབ་ནང་བལྟས་པའི་སྐབས་ལ་ཡང། ཉེ་ཆར་གྱི་དེ་འདྲའི་རོགས་རམ་མང་པོ་ཅིག་མཐུན་འགྱུར་ག་བ་ག་ས་ནས་གནང་གི་འདུག་གཞུང་འབྲེལ་མ་ཡིན་པའི་ཚོགས་པ་འདི། ད་ལྟའི་ཆ་ལ་གནས་སྟངས་ག་འདྲ་འདུག་ལགས། ད་དེ་འདྲ་ད་གིན་ཆུ་ལོག་གི་གནས་ཚུལ་དེ་བྱུང་བ་དེ། ཕལ་ཆེར་ཉི་མ་དྲུག་པ་དེ་ཆགས་བསྡད་ཡོད་རེད་ཨ་ནི། དེ་ནང་ལོགས་ལ་ཡང་ཚོགས་པ་མང་ཆེ་དེ་འདྲ། དཔལ་འབྱོར་ཐོག་ནས་རོགས་རམ་གནང་མཁན་བྱས་དེ་ནང་བཞིན་དེ་འདྲ། Medical Aid དང་ཡང Ration drop བྱེད་མཁན་དེ་འདྲའི་མང་པོ་ཅིག་ཡོད་རེད་བ་ལ། ཨཱ་ནི་དེ་འདྲ་དམིགས་བསལ་གྱི་ང་རང་ཚོ་དེ་འདྲ་གནས་ཚུལ་གསུང་འདོད་པ་ལ་ཡ། ཨཱ། མ་གིར་ད་ཆུ་ལོག་ཆེ་ཤོས་དེ་བྱུང་ས་དེ་མ་གིར་སིང་ཏམ་ཟེར་མཁན་ས་ཆ་ཅིག་ཆགས་བསྡད་ཡོད་རེད་བ་ལ་དེ་ནང་ལོགས་ལ Casualty མང་པོ་ཅིག་བྱས་རེད་བ་ལ་དཀའ་ངལ་མང་པོ་ཅིག་ད་གཙོ་བོ་དེ་དེ་འདྲ་ག་རེ་ཆགས་གི་འདུག་ཞུས་པ་ཡིན་ན་ང་རང་ཚོས Manpower ཐོག་ནས་ཕྱག་ལས་གནང་མཁན་འདུག་བ་ལ Ground Zero ནང་ལོགས་ལ་ཡ། ལང་ལོང། འདི། མང་པོ་ཅིག་དཀའ་ངལ་བྱུང་བསྡད་པ་ཙམ་གྱིས། ཨ་ནི་ང་རང་ཚོའི་དེ་འདྲ་འདི་ནང་ལོགས་ལ་ཡ། གལ་ཆེ་ཤོས་དེ་མི་མང་པོ་ཅིག་ད་མ་གི Ground Zero ནང་ལོགས་ལ་ལས་ཀ་བྱེད་མཁན་མང་པོ་ཅིག་དགོས་བསྡད་འདུག་བ་ལགས། ལགས་ལགས་སོ། དེ་སོང་དུས་ད། ས་གནས་དོ་ཕོག་བྱུང་ས་རང་ལ་ཅིག། དཀའ་ངལ་འཕྲད་པ་དེ་ཚོ་ལ་མཐུན་འགྱུར་རོགས་རམ་དགོས་ཀྱི་འདུག་གསུང་གི་ཡོད་རེད། ད་ལྟ་བར་དུ་ད་འདས་པའི་གི་ཉི་མ། དྲུག་ཙམ་ཅིག་ཕྱིན་ཡོད་རེད་དེའི་ནང་ལ་ཡང་ས་གནས་གཞོན་ནུའི་གི་ངོས་ནས་ད་ལྟ་བར་དུ་ས་གནས་ག་བ་ག་བ་ལ་རོགས་སྐྱོར་བྱས་ཨེ་རོགས་སྐྱོར་གང་འདྲ་ག་པར་ཅིག་ག་འདྲ་ར་ཅིག་གནང་ཡོད་པ་ཡིན་ན་དེ་ང་ཚོའི་གསན་མཁན་རྣམ་པ་ཚོ་ངོ་སྤྲོད་ཤིག་གནང་རོགས་གནང་ཟེར་ཞུ་གི་ཡིན་ཅིག་འགྲེལ་བཤད་ཤིག་གནང་རོགས་གནང། གཙོ་བོ་དེ་འདྲ་དཀའ་ངལ་བྱུང་ས་དེ་ས་ཆ་དེ་དེ་འདྲ་ངོ་ཅོག་ལ་ཡ་དེ་འདྲ་ཅུང་ཐང་ཟེར་མཁན་ས་ཆ་ཅིག་རེད་བ་ལགས། ཡ་ནས་མར་ལྷོ་ཕྱོགས་ཡོང་ས་ཨ་ནི་དེ་ནས་ད་ག་ན་ཤི་ན་ག་ཟེར་མཁན་ས་ཆ་གཅིག་བྱས་དེ་འདྲ་ཤིང་ཐམ་ང་རང་ཚོ་ས་གནས་གཞོན་ནུ་ནས་ཡག་ཞུ་འདུག་ག་ཡ་དེ་འདྲ་ང་རང་ཚོ casualty མང་པོ་མང་ཤོས་དེ་དེ་འདྲ་ཤིང་ཐམ་ཟེར་མཁན་ས་ཆ་དང་ཨ་ནི་ང་རང་ཚོས་དེ་འདྲ་ཉི་མ་དང་པོ་ནས་ད་རིང་ཉི་མ་དྲུག་པ་བར་དུ་ས་ཆ་ཤིང་ཐམ་ནང་ལོགས་ལ་ཁོ་རང་ལས་ཀ་བྱས་བསྡད་ཡོད་ཉི་མ་དང་པོ་ལ་ཡ་དེ་འདྲ་ང་རང་ཚོས

ལམ་ཁ་མེད་པ་ཙམ་གྱིས་ཡ་གི North Sikkim དང་ཕྱོགས་ལ་བཀྲ་ཤིས་དེ་འདྲའི་འདྲ་པོ་ཅིག་ཡོད་པ་ལགས། ལགས་སོ། ད་ལྟ་ལོ། ཁྱེད་རང་མར་འགྲེལ་བཤད་གནང་པའི་སྐབས་ལ་ཡ། ཤིང་གཏམ་ཟེར་བའི་ས་ཁུལ་འདི་ད་དཀའ་ངལ་ཆེ་ཅིག་བྱས་ཁྱེད་རང་ཚོས་ད་ལྟ་བར་དུ་འདས་པའི་གི་ཉི་མ་བཞི་ལྔ་ཅིག་ནང་ལོགས་ལ་ཤིང་གཏམ་ཁུལ་ལ་ཡ་གཙོ་བོ་རོགས་རམ་མཐུན་འགྱུར་གནང་པ་ཡིན་གསུང་གི་ཡོད་རེད་དེ། ས་གནས་དེ་ལ་དཀའ་ངལ་ཆེ་ཤོས་འདྲ་པོ་ཅིག་ད་དེ་ཅིག་གྲོང་གསེབ་ཡིན་པ་ཡིན་ནའི་འདྲ། གྲོང་ཁྱེར་ད་ཡིན་གྱི་མ་རེད་གྲོང་གསེབ་ནང་ལོགས་ལ་མི་འབོར་གཅིག་རོབ་རྩིས་རེད་ཅེས་གསུངས་པ་ཡིན་ན། ག་ཚོད་ཙམ་ཅིག་ཁོ་ཚོར་དཀའ་ངལ་ག་རེ་ག་རེ་འཕྲད་ཡོད་པ་ཡིན་ན་ཁྱེད་རང་ཚོའི་རོགས་རམ་དེ་ཡང། ག་རེ་གི་ཐོག་ལ་རོགས་རམ་ཆེ་ཤོས། འབོར་ཆེ་ཤོས་རེད་ཅེས་གནང་དགོས་བྱུང་ཡོད་ན། ད་དེ་འདྲ་གཙོ་བོ་དེ་དཀའ་ངལ་ག་རེ་འདུག་ཞུས་པ་ཡིན་ན་ཤིང་གཏམ་ནང་ལོགས་ལ་ཡ། དེ་འདྲ་དེ་གྲོང་གསེབ་མེད་པ་ཅིག་ཁྲོམ་ཅིག་ཆགས་བསྡད་ཡོད་རེད་བ་ལགས། འདི་ནང་ལོགས་ལ་ཡང། ཁྲོམ་ནང་ལོགས་ལ་ནང་མི་མང་ཆེ་ཁང་པ་ཚང་མ building སྦྱར་བ་དང་དེ་འདྲའི་འདྲ་བོ་གནས་ཚུལ་ཅིག་ཡོད་རེད་བ་ལགས་ཁྲོམ་དེ་ནང་ལོགས། དེ་འདྲ། ཡུལ་མི་ཁོ་རང་ལ་དཀའ་ངལ་ག་རེ་འཕྲད་ཀྱི་འདུག་ཞུས་པ་ཡིན་ན་ཁ་ཤས་ནང་མི་དང། ཁོ་རང་གི་བུ་མོ་བྱས་ཡང་ཁ་ཤས་ཀྱི་པཱ་ལགས་མི་འདུག་འདྲ་བོ་ལ་ནི།

ཕིད་ལྔ་དང་དྲུག་འདྲ་བོ་དེ་འདྲ water level དེ་ཤུགས་ཆེན་པོ་འདྲ་བོ་དང་མཐོ་པོ་ཡོད་རེད་བ་ལགས། འདི་ནང་ལོགས་ལ་པད། ཆུ་འདི་ཆུ་ལོག་རྒྱབ་པའི་གི་ཆུ་འདི་གཅིག། མཐོ་ཚད་འདྲ་བོ་དང་དེ་ཤུགས་ཆེན་པོ་ཡོད་རེད་བ་ལགས། ནའོ་ཁ་ཤས passage ནང་ལོགས་ལ་ཕིད་ལྔ་དང་དྲུག་འདྲ་བོ་ཡོད་རེད་བ་ལགས་བྱེ་མ་འདམ་པ་འདྲ་བོ་དེ་འདྲ། དེ་ནང་ལོགས་ལ་ཡང་ང་རང་ཚོ་དང་བླངས་ཚོ་འཛུལ་དུས་སྐབས་ལ་ཡ་དཀའ་ངལ་འདྲ་བོ་འཕྲད་ཡ་དང་དེ་འདྲ་འདྲ་བོ་དང challenge འདྲ་བོ་མང་པོ་དེ་འདྲ་ཅིག་ང་རང་ཚོ་དེ་འདྲ face བྱེད་དགོས་བྱུང་གི་འདུག་འདི་ཁོ་རང་ཚོ་ལ་ཡ་དེ་འདྲ་གཙོ་བོ་དགོས་ཡ་དེ་ཁོ་རང་ཚོ་ང་ཚོ་ལ་བཟའ་བཅའི་རིགས་དང་དེ་འདྲ་མང་པོ་དེ་འདྲ་དགོས་མི་འདུག་གནས་སྐབས་རིང་ག་ལ་ང་རང་ཚོ་དེ་འདྲ། གཙོ་བོ་དེ་རྣམ་པ་ཚོ་ཕེབས་ན་བྱས་ང་རང་ཚོ་ཁང་པ་འདི་ནང་ལོགས་ནས་ད་བྱེ་མ་བཏོན་ཡག་ད་འདི་ཕྱག་ལས་གནང་ཐུབ་པ་ཡིན་ན་དེ་ནས Secondary དེ་འདྲ་ཁ་ལག་དང་དེ་ཚོ་བཟའ་བཅའི་རིགས་དེ་ཚོ་གཞུག་ལ་མང་ཆེ་གིས་བཏང་གི་འདུག་ཨ་ནི་གཞུག་ལ་བཏང་ན་འགྲིག་གི་འདུག་དེ་འདྲ On the time Hour of Need དེ་དེ་འདྲ་གཙང་མ་དེ་གནང་རོགས་གྱིས་དེ་འདྲའི་འདྲ་བོ་ད་མང་པོ་ཞིག་ཁོ་རང་ཚོ་གི་བོད་ཟས་འདྲ་བོ་ཞུས་འདུག་ཨ་ལ་ང་ཚོ་ལ། ལགས་ལགས་ལགས་ལགས་སོ་སྤྱི་ཡོངས་ནས་ཤིང་གཏམ་སའི་ས་ཁུལ་དེ་ལ་བོད་པ་གཅིག་ཁྱིམ་ཚང་ག་ཚོད་ཡོད་པ་ཡིན་ན་ག་ཚོད་ཟེར་ནས་ད་ཁྱེད་བོད་པ་ཡིན་པ་ཡིན་ནམ་ཡང་མང་ཆེ་ཡུལ་མི་ཡིན་པ་ཡིན་ནམ། ལ་ཤིང་གཏམ་ནང་ལོགས་ལ་དེ་འདྲ་ཚང་མ་ཡུལ་མི་རེད་དཀའ་ངལ་འཕྲད་རྒྱུ་དེ་ཚོ་རོགས་ལ། འདི་ནང་ལོགས་ལ་དེ་འདྲ་དམིགས་བསལ་གྱི་ང་རང་ཚོའི་མར་འགྲོ་དུས་ག་ལ་བོད་པའི Community ལྟ་བུ་དང་ནང་མི་ཡིན་དེ་ང་རང་ཚོའི་དེ་འདྲ་རྩ་བ་ཉིད་ནས་མ་གས་ཐུག་མ་སོང་ཨ་ནི་དེ་འདྲ་ཡང་མར་རྩད་གཅོད་བཏང་དུས་ག་ལ་དེ་འདྲ་བོད་པ་ཡིན་དེ་མང་པོ་ཤིང་གཏམ་ནང་ལོགས་ལ་ཡོད་མ་རེད་ཚང་མ་ཡུལ་མི་རང་རེད།

ང་རང་ཚོའི་དེ་འདྲ་བོད་བོད་ཀྱི་དེ་འདྲ་དཀའ་ངལ་འཕྲད་ས་དེ་ཆུང་ཐང་དང་ན་ག་ཞིག་ཡིན་དེ་ཆགས་ཀྱི་ཡོད་རེད་དེ་འདྲ་ཉིན་མ་གཉིས་གསུམ་ནང་ལོགས་ལ་ཡང་དེ་འདྲ་ང་རང་ཚོའི་ས་གནས་ང་རང་ཚོའི་འཆར་གཞི་ཅིག་སྒྲིག་བཞག་ཡོད་ཁ་སང་ཡང་སྤྱི་བཏང་གི་ལམ་ཁ་ཡར་མར་འགྲོ་མ་ཐུབ་པ་གནས་ཚུལ་མང་པོ་ཅིག་ཆགས་སོང་ད་དེ་འདྲ་ལམ་ཁ་གི access details རག་དུས་ག་ལ་ཡང་ང་རང་ཚོའི་དེ་འདྲ་ས་ཆ་ཆུང་ཐང་ཟེར་མཁན་དེ་ན་ག་ནས་ཡང་མ་ཀི་ལོ་མི་ཏར་སུམ་ཅུ་ཙམ་ང་རང་ཚོས་ཟམ་པ་བརྒལ་བྱས་གོམ་པ་བརྒྱབ་ནས་འགྲོ་དགོས་ཆགས་ཀྱི་འདུག་ཨ་ལ། ཨ་ནེ་དེ་འདྲ་ཉི་མ་བཞི་ལྔ་རྗེས་ལ་ཡང་ང་རང་ཚོས་འཆར་གཞི་གཅིག་བཏིང་བྱས། ཡ་གི་བཟའ་བཅའི་རིགས་དང་ག་རེ་སྐྱེལ་དགོས་འདུག་ད་ག་ནང་བཞིན་ཡ་གི། མི་ག་ཚོད་ཁྲིད་དགོས་འདུག་དེ་འཆར་གཞི་བསྒྲིགས་ནས་ད་ཉི་མ་གསུམ་བཞིའི་ནང་ལོགས་ལ་ཐོན་ཡ་འདྲ་བོ་དེ་འདྲས་ཡོད་ལགས། ལགས་ལགས་སོ་ད་བོད་པ་བཞུགས་ས་གི་ས་གནས་ཁག་གཉིས་ཡིན་པ་རེད། དཀའ་ངལ་འཕྲད་ས། ལགས་འོང་ན་ག། ལགས་འོང་ས་ཆ་གཅིག་དེ་ན་ག་ཟེར་ན་དེ་རེད་ན་ག་ན་ན་ག་ཟེར་མཁན་ས་ཆ་དེ་ཆགས་བསྡད་རེད་གཞན་དག་དེ་ཆུང་ཐང་ཟེར་མཁན་ས་ཆ་རེད་ལགས་སོ། གསར་འགྱུར་བརྒྱུད་ལམ་ཁག་ནས་བལྟས་པ་ཡིན་ན། ཆུ་ལོག་དེ་ད་འདས་པ་གི་ལོ་ལྔ་ལྔ་བཅུ་ང་ང་བཞི་ཙམ་གཅིག་གི་ནང་ལོགས་ལ་ཆུ་ལོག་ཆེ་ཤོས་འདྲ་བོ་ཅིག་བརྩི་གི་འདུག་ག་ཁྱོན་ཡོངས་ནས་ཅིག་འབྲས་ལྗོངས་ཁུལ་ལ་ད་ཆར་ཞོད་སྐབས་ལ་ད་རྡ་རམ་ས་ལ་ཧི་མ་ཅལ་ནང་བཞིན་རེད་ཆར་ཞོད་སྐབས་ལ་ས་རུད་རྒྱག་པ་དང་དེ་འདྲའི་ད་ཡོང་གི་འདུག་ག་ལ་ཡིན་ན་ད་རེས་དེ་ཡང་ད་ལོ་བཅུ་ཕྲག་ཁ་ཤས་ལ་བྱུང་མྱོང་མེད་པ་དེ་འདྲ་ཡིན་པ་འདྲ་རེད་ལ།

དེ་འདྲ། ད། སྐྱོན་ཆེ་ཤོས་དེ་དེ་འདྲ། བོད་པ་ལ་ནང་ལོགས་ལ་ཆགས་བསྡད་རེད་ན་ག་སེང་ཁང་པ་མང་ཆེ་བོད་པ་ཁ་ཆེ་ཆེ། དེ་འདྲ་ཆུང་ཐང་ནང་ལོགས་ལ་ཕྱིན་ན་ཁང་པ་མང་ཆེ་ཁྱེར་རྒྱུ་དེ་དེ་འདྲ་ང་རང་ཚོའི་བོད་པ་རང་གི་ཆགས་བསྡད་རེད། ཨོ་ལགས་ལགས་སོ་ཨ་ནི་ས་གནས་མངའ་སྡེའི་གཞུང་གི་དང་དེ་ཚོ་གི་རོགས་པ་ཡོད་ཀྱི་རེད་བ་ལ། ལགས་འོང་ད་དེ་འདྲ་གཙོ་བོ་དེ་དེ་འདྲ་མངའ་སྡེ་གཞུང་ནས་ཡ་གི Rescue Team དང་ད་ག་ནང་བཞིན་གཞུང་ནས་ཡ་དེ་འདྲ Minister དང་དེ་ཚོ་ཚང་མ་ལོ་ཡ་དེ་འདྲ་ཉི་མ་གཅིག་གཉིས་གསུམ་བྱུང་ཚར་རེད་དེ་ནས་ཡ་ད་རིང་ཁོ་རང་ཚོ་ཡ་གི་བཅར་གྱི་རེད་ས་ཆ་དེ་ཚོ་ལ་ཡ་ད་དོན་ནང་ག་དང་རོགས་རམ་གནང་ཡ་ད་ག་རེ་སྐྱེལ་དགོས་འདུག་དེ་ཚང་མ་ཡ་ཕེབས་ཀྱི་འདུག་རོ་ཨ།

ཨ་ནི་འདི་རྗེས་ལ་ཡ་དེ་འདྲ་ཆུ་ལོག་ཁ་ཅིག་འདི་བྱུང་འདུག་ག་ལི་ཡ། ཨ་ལམ་ཁ་དང་དེ་ནས་གནམ་གཤིས་འདྲ་བོ་དེ་འདྲ་ཡག་པོ་མི་འདུག་ག་ལ། ཨ་ནི་འདི་ནང་ལོགས་ལི་ཡ་མང་ཆེ་ད་འདི་གནས་ཚུལ་འདི་ཟིས་པ་ཆལ cancel བྱུང་པ་ད་ཡར་ཕེབས་ཡ་འདི་ད་འདི་གཙོ་བོ་འདི་དེ་འདྲ་ང་རང་ཚོའི་གལ་ཆེན་པོ་འདི་སྐྱབས་མགོན་རིན་པོ་ཆེ་གི་སྐུ་གཟུགས་ད་འདི་གང་ལ་ཡ་རོ་ག་ལ། ཡ་མ་ཕེབས་འདུག་ག་ལི་ཡ་དཀའ་ངལ་མ་འཕྲད་ཡ་རོ་ག་ལ། ཨ་ནི་དེ་ལ་མི་བློ་ཕམ་ཡིན་འདི་ག་ཡི་མི་འདུག་རོ་ག་ལ། ཨ་ནི་དེ་ལྟར་གནས་ཚུལ་འདི་ལ་ཡར་མ་ཡར་མ་ཕེབས་ན་འགྲིག་གི་འདུག་ལ་འུ་ལ་ཡར་མི་ཚང་མའི་བསམ་འཆར་འདྲ་བོ་ད་དེ་འདྲའི་འདྲ་བོ་ཅིག་གླེང་གི་འདུག་ལ་འུ་སྐད་ཆ་ཡར་མ་བཤད་འདུག་ག་ལ། ལགས་ལགས་སོ། ཐུགས་རྗེ་གནང། རྒྱ་གར་བྱང་ཤར་འབྲས་ལྗོངས་མངའ་སྡེའི་གི་རྒྱལ་ས་སྒང་ཏོག་གི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་བསྟན་འཛིན་ཚེ་དཔལ་ལགས་ང་ཚོ་དེ་ས་གནས་ཀྱི་གནས་སྟངས་དང་ཨ་ནི་མང་ཚོགས་ལ་ཡར་མཐུན་འགྱུར་ག་འདྲས་གནང་གི་ཡོད་མེད་སྐོར་ལ་ངོ་སྤྲོད་གནང་བར་ཐུགས་རྗེ་ཆེ་གནང་ཞུ་གི་ཡིན་དུས་ཚོད་བཏོན་གནང་བར། ལགས་སེ་ཨོ་ཐུགས་རྗེ་གནང་ལགས་སོ། ད་ལྟ་རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཐེངས་འདིའི་ཧི་མ་ལ་ཡའི་མི་རིགས་དང་རིག་གཞུང་ཞེས་པའི་ལེ་ཚན་ནང་བོད་དང་འབྲས་ལྗོངས་གཉིས་ཀྱི་འབྲེལ་ལམ་སྤྱི་དང་ལྷག་དོན་དུ་རྒྱལ་མཆོག་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་དང་འབྲས་ལྗོངས་གཉིས་ཀྱི་འབྲེལ་ལམ་སྐོར་འབྲས་ལྗོངས་མངའ་སྡེའི་རྒྱལ་ས་སྒང་ཏོག་ནང་རྟེན་གཞི་གནང་བའི་རྣམ་རྒྱལ་ཤེས་རིག་ཉམས་ཞིབ་ཁང་གི་བོད་རིག་སྡེ་ཚན་གྱི་འགན་འཛིན་ཨཅཱརྱ་ཚུལ་ཁྲིམས་རྒྱ་མཚོ་ལགས་སུ་སེང་གེ་རི་བསོད་ནམས་ལྷ་མོ་ལགས་ཀྱིས་བཀའ་འདྲི་ཕྱོགས་བསྒྲིགས་ཞུས་པའི་ལེའུ་དང་པོ་དེ་གསན་རོགས་གནང། གསན་མཁན་རྣམ་པ་ལྷན་རྒྱས་ལ་སྐུའི་ལྷ་སྐལ་བཟང་བའི་འཚམས་འདྲི་ཞུས་པ་དང་སྦྲགས། ད་ལྟ་གོང་དུ་ངོ་སྤྲོད་གནང་བ་ལྟར་ཐེངས་འདིའི་ཧི་མ་ལ་ཡའི་མི་རིགས་དང་རིག་གཞུང་ཞེས་པའི་ལེ་ཚན་ནང་བོད་དང་འབྲས་ལྗོངས་གཉིས་ཀྱི་འབྲེལ་ལམ་སྤྱི་དང་ལྷག་དོན་དུ་སྤྱི་ནོར་གོང་ས་སྐྱབས་མགོན་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་དང་འབྲས་ལྗོངས་གཉིས་ཀྱི་འབྲེལ་ལམ་སྐོར་འབྲས་ལྗོངས་མངའ་སྡེའི་རྒྱལ་ས་སྒང་ཏོག་ན་རྟེན་གཞི་གནང་བའི་རྣམ་རྒྱལ་ཤེས་རིག་ཉམས་ཞིབ་ཁང་གི་བོད་སྐད་སྡེ་ཚན་གྱི་འགན་འཛིན་ཨཱཅཱརྱ་ཚུལ་ཁྲིམས་རྒྱ་མཚོ་ལགས་ལ་གནས་འདྲི་ཞུས་ནས་གནས་ཚུལ་ཕྱོགས་བསྒྲིགས་ཞུས་པའི་ལེའུ་གཉིས་པ་འདི་སྙན་སྒྲོན་ཞུ་གི་ཡིན། ཐོག་མར་ཕྱི་ཟླ་བཅུ་པའི་ཚེས་བརྒྱད་ཉིན་དགའ་ལྡན་ཕོ་བྲང་ཡིག་ཚང་གི་དྲ་རྒྱའི་ཐོག་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འབྲས་ལྗོངས་མངའ་སྡེའི་རྒྱལ་ས་སྒང་ཏོག་ནང་དང་ནུབ་བེང་གོལ་གྱི་གྲོང་ཁྱེར་ས་ལུ་སྒར་ཆིབས་བསྒྱུར་མཛད་འཕྲིན་སྐྱོང་འཆར་སྐོར་ལ་གལ་ཆེའི་གསལ་བསྒྲགས་ཤིག་གནང་འདུག་པས་དེའི་སྐོར་སྙན་སྒྲོན་ཞུ་གི་ཡིན། དེ་ཡང་འབྲས་ལྗོངས་མངའ་སྡེའི་ནང་ཆུ་ལོག་གི་གོད་ཆག་བྱུང་བར་བརྟེན་མངའ་སྡེའི་གཞུང་ནས་གནོད་ཐེབས་ས་ཁུལ་གྱི་དཀའ་ངལ་ཉམས་གསོའི་ཆེད་དུ་ལས་དོན་གནང་དགོས་པར་བརྟེན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་པའི་ཚེས་བཅུ་དྲུག་ནས་ཉི་ཤུ་རྩ་གཉིས་བར་གྱི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་འབྲས་ལྗོངས་མངའ་སྡེའི་རྒྱལ་ས་སྒང་ཏོག་དང་ནུབ་བེང་གོལ་མངའ་སྡེའི་ནང་གི་ས་ལུ་སྒར་གྱི་མཛད་འཆར་དེ་བཞིན་རྗེས་མའི་གསལ་བསྒྲགས་མ་གནང་བར་དུ་ཕར་འགྱངས་ཞུ་རྒྱུ་དང་མཛད་འཆར་ཕར་འགྱངས་ལ་བརྟེན་ནས་མཛད་དཀའ་བྱུང་ཡོད་པ་རྣམས་ལ་དགོངས་སེལ་ཞུ་རྒྱུ་ཡིན། དགའ་ལྡན་ཕོ་བྲང་ཡིག་ཚང་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་པའི་ཚེས་བརྒྱད་ཉིན་ཞེས་གསལ་བསྒྲགས་གནང་འདུག་པས་དེ་དོན་རྣམ་པ་ཚོས་དགོངས་འཇགས་གནང་རོགས་གནང། ཡིན་ནའི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་ལྷོ་ཕྱོགས་བོད་མིའི་གཞིས་ཆགས་ཁག་དང་གནས་མཆོག་རྡོ་རྗེ་གདན་ལ་ཆིབས་བསྒྱུར་མཛད་འཕྲིན་སྐྱོང་གནང་འཆར་ཡོད་པའི་མཛད་རིམ་ཁག་རང་འཇགས་བཞག་གནང་འདུག་པས་དེ་ཡང། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་དྲུག་ཉིན་རྒྱ་གར་ལྷོ་ཕྱོགས་ཀར་ནཱ་ཊ་ཀ་མངའ་སྡེའི་སྦེལ་ཀོབ་ཏུ་རྟེན་གཞི་གནང་བའི་སེར་སྨད་གྲྭ་ཚང་དུ་རྗེ་ཙོང་ཁ་པ་ཆེན་པོས་མཛད་པའི་ལམ་གཙོ་རྣམ་གསུམ་གྱི་ཆོས་འབྲེལ་བཀའ་དྲིན་བསྩལ། དང། ཡང་སྤྱི་ཟླ་བཅུ་གཉིས་པའི་ཚེས་གཉིས་ཉིན་རྒྱ་གར་ལྷོ་ཕྱོགས་ཀར་ནཱ་ཊ་ཀ་མངའ་སྡེའི་སྦེལ་ཀོབ་ནང་རྟེན་གཞི་གནང་བའི་སེར་བྱེས་གྲྭ་ཚང་དུ་སྒྲོལ་དཀར་གྱི་ཚེ་དབང་གི་ཆོས་འབྲེལ་བཀའ་དྲིན་སྩལ་གནང་མཛད་རྒྱུ་དང་དེ་ནས་སྤྱི་ཟླ་བཅུ་གཉིས་པའི་ཚེས་དགུ་ཉིན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་ལྷོ་ཕྱོགས་ཀར་ནཱ་ཊ་ཀ་མངའ་སྡེའི་སྦེལ་ཀོབ་ནང་རྟེན་གཞི་གནང་བའི་བཀྲ་ཤིས་ལྷུན་པོའི་དགོན་པར་ལམ་རིམ་བསྡུས་དོན་གྱི་གསུང་ཆོས་དང། མགོན་པོ་གང་ཉིད་ལ་བརྟན་བཞུགས་བསྟར་འབུལ་ཞུ་འཆར་འདུག་དེ་ནས་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གསུམ་ཉིན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཧོན་སུར་ནང་རྟེན་གཞི་གནང་བའི་རྒྱུད་སྨད་གྲྭ་ཚང་དུ་གསང་བ་འདུས་པའི་རིམ་ལྔའི་ཁྲིད་ཀྱི་གསུང་ཆོས་བཀའ་དྲིན་བསྩལ་གནང་མཛད་རྒྱུ་དང། དེ་ནས་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་དགུ་ནས་སུམ་ཅུ་སོ་གཅིག་བར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་གྱི་དུས་དབང་གསུང་ཆོས་ར་བའི་ནང་ཆོས་འབྲེལ་བཀའ་དྲིན་བསྩལ་རྒྱུ་ཡིན་ཞིང་དེ་ཡང་ཕྱི་ཚེས་ཉི་ཤུ་དགུ་དང་སུམ་ཅུ་ཉིན་གཉིས་ཀྱི་སྔ་དྲོར་མགོན་པོ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པའི་ཆོས་འབྲེལ་བཀའ་དྲིན་བསྩལ་རྒྱུ་དང་ཕྱི་ཚེས་སུམ་ཅུ་སོ་གཅིག་ཉིན་གྱི་སྔ་དྲོར་རྗེ་བཙུན་འཇམ་དཔལ་དབྱངས་ཀྱི་རྗེས་གནང་བཀའ་དྲིན་བསྩལ་གནང་མཛད་འཆར་འདུག་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་དང་པོའི་ཚེས་གཅིག་ཉིན་གནས་མཆོག་རྡོ་རྗེ་གདན་གྱི་དུས་འཁོར་དབང་ཆེན་གྱི་གསུང་ཆོས་ར་བའི་ནང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུ་རྒྱུའི་མཛད་རིམ་ཁག་འདུག་ཡང་བོད་དང་འབྲས་ལྗོངས་སྤྱི་དང་ལྷག་དོན་དུ་རྒྱལ་མཆོག་སྐུ་འཕྲེང་བཅུ་བཞི་པ་ཆེན་པོ་མཆོག་དང་འབྲས་ལྗོངས་གཉིས་ཀྱི་འབྲེལ་ལམ་སྐོར་སྙན་སྒྲོན་ཞུས་པའི་ལེ་ཚན་དང་པོའི་ནང་རྒྱལ་མཆོག་སྐུ་འཕྲེང་ལྔ་པ་ཆེན་པོས་བོད་ཀྱི་ཆོས་སྲིད་གཉིས་ཀྱི་སྐུ་དབང་བཞེས་པ་ནས་བཟུང་རྒྱལ་མཆོག་སྐུ་འཕྲེང་རིམ་བྱོན་དང་འབྲས་ལྗོངས་ཀྱི་རྒྱལ་བརྒྱུད་བར་འབྲེལ་ལམ་བྱུང་བ་དང་རྒྱལ་མཆོག་སྐུ་འཕྲེང་བཅུ་བཞི་པ་ཆེན་པོ་མཆོག་ཐོག་མར་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལོར་འབྲས་ལྗོངས་ནང་ཆིབས་བསྒྱུར་མཛད་པའི་བར་སྙན་སྒྲོན་ཞུས་ཟིན་པ་ཡིན། ད་རིང་དེ་ནས་འབྲས་ལྗོངས་མངའ་སྡེའི་རྒྱལ་ས་སྒང་ཏོག་ནང་རྟེན་གཞི་གནང་བའི་རྣམ་རྒྱལ་ཤེས་རིག་ཉམས་ཞིབ་ཁང་གི་བོད་སྐད་སྡེ་ཚན་གྱི་འགན་འཛིན་ཨཱ་ཅཱར་ཡ་ཚུལ་ཁྲིམས་རྒྱ་མཚོ་ལགས་ལ་གནས་འདྲི་ཞུས་པ་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འབྲས་ལྗོངས་ནང་ཆིབས་བསྒྱུར་ཐེངས་གཉིས་པ་དེ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཅིག་ལོའི་སྤྱི་ཟླ་བཅུ་པའི་ནང་བསྐྱངས་གནང་མཛད་པ་སོགས་ཀྱི་སྐོར་ཨཅཱརྱ་ཚུལ་ཁྲིམས་རྒྱ་མཚོ་ལགས་ཀྱིས་གསུངས་དོན། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཕེབས་ཐེངས་གཉིས་པ་དེ་ཆིག་སྟོང།

ཟེར་ནས་ཆིབས་བསྒྱུར་གནང་བཞག་བོད་གཞུང་གུ་རུ་ལྷ་ཁང་དེ་འདྲ་ལ་ཆིབས་བསྒྱུར་གནང་བཞག་དབྱིན་ཇི་ཐོག་ལ་གསུང་བཤད་དེ་འདྲ་གནང་བཞག། དེ་ནས་ལྷོ་འབྲས་ལྗོངས་ནང་ལ་ར་བང་ལ་བོད་མིའི་གཞིས་ཆགས་ཀུན་ཕན་གླིང་གཞིས་ཆགས་ནང་ལ་གཟིགས་སྐོར་གནང་བ་དང་དེ་ནས་ནུབ་འབྲས་ལྗོངས་ནང་ལ་ཡོད་པའི་ཕུག་ཆེན་བཞི་ཡི་ནང་ནས་དེ་ནས་མཁའ་འགྲོ་གསང་ཕུག་དང་འབྲས་ལྗོངས་ཀྱི་གནས་ཀྱི་ལྟེ་བ་བྲག་དཀར་བཀྲ་ཤིས་སྡིངས་དང་དེ་འདྲའི་བྱས་རྗེས་ཡང་བྱས་དེ་ནས་རྒྱལ་བ་ཀརྨ་པ་བཅུ་དྲུག་པ་ཆེན་པོའི་གདན་ས་རུམ་བཏེག་ལ་ཞབས་བཅགས་བྱས་དེ་འདྲས་གུ་རུ་མཚན་བརྒྱད་ཀྱི་གར་འཆམ་དེ་འདྲས་གཟིགས་སྐོར། ཞེས་པ་དེ་འདྲས་བྱེད་ཅེས་དེ་ནས་མར་ཀཱ་ལོན་སྦུག་ལ་མར་ཆིབས་ཞལ་བསྒྱུར་བ་དེ་འདྲས་རེད་བཞག་ལ། ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གསུམ་ལོའི་སྤྱི་ཟླ་གསུམ་པའི་ནང་འབྲས་ལྗོངས་ནང་ཆིབས་བསྒྱུར་ཐེངས་གསུམ་པ་དེ་བསྐྱངས་གནང་མཛད་སྐབས་དཔལ་དུས་ཀྱི་འཁོར་ལོའི་དབང་ཆེན་ཐེངས་བཅུ་བདུན་པ་དེ་བཀའ་དྲིན་ཆེ་གནང་མཛད་པ་སོགས་ཀྱི་སྐོར་ཨཱཅཱརྱ་ཚུལ་ཁྲིམས་རྒྱ་མཚོ་ལགས་ཀྱིས་མུ་མཐུད་ནས་གསུངས་དོན། ཕེབས་ཐེངས་གསུམ་པ་དེ་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གསུམ་གྱི་ཟླ་བ་གསུམ་པའི་ནང་ལ་ཆིབས་བསྒྱུར་གནང་བཞག་དེ་དེའི་ང་ཚོ་འབྲས་ལྗོངས་གནས་ཀྱི་ལྟེ་བ་བྲག་དཀར་བཀྲ་ཤིས་སྡིངས་ལ་ཆིབས་བསྒྱུར་གནང་བྱས་དེ་ནས་ཉི་མ་ལྔ་ཡི་རིང་ལ་བྱང་གཏེར་རིག་འཛིན་གདུང་སྒྲུབ་སྒོ་ནས་ཚོགས་འབུམ་ཉི་མ་ལྔ་ཡི་གནང་བཞག་དེ་གྲུབ་པ་དང་ལམ་སང་ཕར་དེ་ནི་ལྷོ་འབྲས་ལྗོངས་ལ་རྟེན་གཞི་བྱས་པའི་གི་གཡུང་དྲུང་བོན་བརྒྱུད་དགོན་པ་ལ་གཟིགས་སྐོར་དང་ར་བོང་ལ་ཡང་གཞིས་ཆགས་དགོན་པའི་ནང་ལ་དེ་འདྲའི་གཟིགས་སྐོར་གནང་བ་དང་བཀའ་སློབ་གནང་བ་དེ་འདྲའི་ཆགས་བཞག་དེ་ནས་ལོ་འདིའི་ནང་ལ་གཙོ་བོ་གཙོ་བོ་དེ་འབྲས་ལྗོངས་གཞུང་གི་གདན་འདྲེན་ཞུས་པ་ཡིན་ཙང་དེ་ནས། དུས་འཁོར་དབང་ཆེན་ཐེངས་བཅུ་བདུན་པ་དེ་དེ་ནི་འབྲས་ལྗོངས་སྒང་ཏོག་ལ་གསུང་ཆོས་དེ་འདྲས་གནང་བཞག་དབང་ཆེན་དངོས་གཞི་མ་གནང་བའི་སྔོན་ལ་སྔོན་འགྲོའི་ཆོས་སུ་རྒྱལ་སྲས་ཆེན་པོ་ཞི་བ་ལྷ་གིས་མཛད་པའི་བྱང་ཆུབ་སེམས་དཔའི་སྤྱོད་འཇུག་གི་བཀའ་ཁྲིད་དང་དེའི་རྗེས་སུ་དེ་ནི། དུས་འཁོར་དབང་ཆེན་གྱི་སྟ་གོན་དང་དངོས་གཞི་དེ་འདྲས་གནང་བྱས་དེ་འདྲས་རེད་བཞག་ལ་མཐའ་མ་ཉིན་མོ་དེ་དེ་ནི། སྒྲོལ་དཀར་གྱི་ཚེ་དབང་ཆེན་མི་མང་འབུམ་ཕྲག་མང་པོ་དང་ལྷན་འཛོམས་བྱུང་རྗེས། དེ་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་འབྲས་ལྗོངས་མངའ་སྡེའི་གཞུང་གིས་གདན་ཞུའི་གསོལ་འདེབས་ཞུས་པ་བཞིན་འབྲས་ལྗོངས་ནང་ཆིབས་བསྒྱུར་ཐེངས་བཞི་པ་དེ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ལོའི་སྤྱི་ཟླ་བཅུ་པའི་ནང་བསྐྱངས་གནང་མཛད་པ་དང་འབྲས་ལྗོངས་གཞུང་གིས་གུ་རུའི་སྣང་སྲིད་ཀྱི་སྐུ་བརྙན་མཐོ་ཚད་ཧྥིད་བརྒྱ་དང་སུམ་ཅུ་ཅན་ཞིག་གསར་བཞེངས་ཞུ་འཆར་ཡོད་པ་དེ་ས་ཆོག་མཛད་གནང་དང་དད་ལྡན་མང་ཚོགས་རྣམས་ལ་ཚེ་ལྷ་རྣམ་གསུམ་དང་རྟ་ཕྱག་ཁྱུང་གསུམ་གྱི་བཀའ་དབང་སོགས་སྩལ་གནང་མཛད་པའི་སྐོར། རྣམ་རྒྱལ་ཤེས་རིག་ཉམས་ཞིབ་ཁང་གི་བོད་སྐད་སྡེ་ཚན་གྱི་འགན་འཛིན་ཨཅཱརྱ་ཚུལ་ཁྲིམས་རྒྱ་མཚོ་ལགས་ཀྱིས་གསུངས་དོན། ཆིབས་བསྒྱུར་ཐེངས་བཞི་པ་དེ་དེ་ནི་འབྲས་ལྗོངས་གཞུང་གིས་དམིགས་བསལ་གདན་ཞུ་གནང་བ་བཞིན་དུ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་གྱི་ཟླ་བ་བཅུ་པའི་ནང་ལོགས་ལ་འབྲས་ལྗོངས་ནང་ལ་ཆིབས་བསྒྱུར་གནང་ཤག་དེང་གཙོ་བོ་དེ་ཆིབས་བསྒྱུར་གནང་ཡག་དེ་འབྲས་ལྗོངས་གཞུང་གི་ངོས་ནས་གུ་རུ་རིན་པོ་ཆེ་གི་མཐོང་གྲོལ་ཆེན་པོ་སྣང་སྲིད་ཟིལ་གནོན་གྱི་ཧྥི་ཊི་བརྒྱ་དང་སུམ་ཅུ་ཡོད་མཁན་དེ་འདྲས་ཀྱི་གཞན་གྱི་ཚ་ཞེས་ཡོད་ཙང་དེའི་གྱི་རྩ་རླངས་དང་རྨང་གཞི་འབྲེལ་བའི་སྒོ་ནས་ས་ཆོག་མཛད་ཀྱི་ཆེད་དུ་ཆིབས་བསྒྱུར་གནང་བཞག་དེ་ནས་ཡང་བོད་མིའི་གཞིས་ཆགས་ཀུན་ཕན་གླིང་གཞིས་ཆགས་དེ་ནས་ལ་ཕེབས་པ་བྱས་དེ་ནས་སྒང་ཏོག་སློབ་གྲྭ་གི་རྩེད་ཐང་གི་ནང་ལོགས་ལ་ཚེ་ལྷ་རྣམ་གསུམ་དང་རྟ་ཕྱག་ཁྱུང་གསུམ་གྱི་དབང་དང་སྟོན་པ་ཤཱཀྱ་མུ་ནེ་གྱི་གཟུངས་སྔགས་དེ་འདྲས་ཀྱི་ལྗགས་ལུང་གནང་བ་དེ་འདྲ་ཆགས་བསྡད་ཀྱི་འདུག་དེ་ནས་ལོ་དེའི་རང་ལོ་ལ་ང་ཚོ་བོད་གཞུང་ཤེས་རིག་ལྷན་ཁང་གི་ཁྱབ་ཁོངས་ཐུ་མི་སམ་བྷོ་ཊ་སློབ་གྲྭ་གསར་འཛུགས་ཀྱི་རྨང་གཞི་ས་བོན་ཡང་དེའི་སྐབས་སུ་བཙུགས་བཞག་དེ་སྐབས་སུ་བོད་རིགས་མང་པོ་ལ་དེ་བཀའ་སློབ་གནང་བ་དེ་འདྲ་བྱུང་ཤག་དེ་ནས་ཐ་མ་དེ་ལ་འབྲས་ལྗོངས་གཞུང་གི་དཔོན་རིགས་རྣམ་པ་ལ་དབྱིན་སྐད་ཐོག་ནས་དམིགས་བསལ་བཀའ་སློབ་གནང་བ་དེ་འདྲ་ཆགས་བསྡད་ཀྱི་འདུག། ཡང་ཁོང་གིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་འབྲས་ལྗོངས་ནང་གི་ནང་བསྟན་ལྷན་ཚོགས་བརྒྱད་དང་སྒང་ཏོག་ས་གནས་བོད་མིའི་ཚོགས་པ་ཐུན་མོང་ནས་ཇི་ལྟར་གསོལ་འདེབས་ཞུས་པ་བཞིན་ཕྱི་ལོ་ཉིས་སྟོང་ལྔ་ཡི་སྤྱི་ཟླ་བཞི་པའི་ནང་ཆིབས་བསྒྱུར་ཐེངས་ལྔ་པ་དེ་བསྐྱངས་གནང་མཛད་ནས་ཆོས་འབྲེལ་གྱི་མཛད་འཕྲིན་རླབས་ཆེན་བསྐྱངས་གནང་མཛད་པ་སོགས་ཀྱི་སྐོར་གསུངས་དོན། འབྲས་ལྗོངས་ཀྱི་ནང་པའི་གི་ཚོགས་པ་བརྒྱད་དང་སྒང་ཏོག་ས་གནས་བོད་མི་གི་ཚོགས་པ་དྲུག་ཐུན་མོང་ནས་ཇི་ལྟར་གསོལ་བ་བཏབ་པ་བཞིན་དུ་ཉིས་སྟོང་ལྔ་གི་ཕྱི་ཟླ་བཞི་པའི་ནང་བདུན་ཕྲག་གཅིག་གི་རིང་དེ་སྦས་ཡུལ་འབྲས་མོ་ལྗོངས་ལ་ཆིབས་བསྒྱུར་གནང་བ་དེ་འདྲ་རེད་ཤག་དེ་ནས་ཉི་མ་གསུམ་གྱི་རིང་ལ་གོང་ས་མཆོག་ནས་སེར་སྐྱ་མི་མང་ལ་རྒྱལ་བ་ཀློང་ཆེན་རབ་འབྱམས་ཀྱི། གསུང་སེམས་ཉིད་ངལ་གསོ་གི་ཁྲིད་ལུང་དང་དེ་ནས་བྱང་གཏེར་བླ་མ་རིག་འཛིན་གདུང་སྒྲུབ་སྒོ་ནས་ཚེ་དབང་བཅས་གནང་བ་དེ་འདྲ་རེད་ཤག་དེ་ནས་ཕྱི་དྲོ་དེ་ནས་ཕར་ལྷོ་འབྲས་ལྗོངས་ལ་ཆིབས་བསྒྱུར་གནང་ཞིང་སྔོན་མ་སྐུ་མདུན་རང་གིས་རྨང་གཞི་བཏིང་གནང་བའི་གུ་རུ་རིན་པོ་ཆེ་གི་ཕིཊ་བརྒྱ་དང་སུམ་ཅུ་ཡན་གྱི་འོ་དེ་གི་གསར་བཞེངས་ལེགས་པར་གྲུབ་པའི་གི་ཉིན་མོར་གུ་རུ་མཐོང་གྲོལ་ཆེན་མོ་གི་ཕྱག་གནས་བྱིན་རླབས་དང་འབྲེལ་བ་དེ་འདྲའི་དབུ་བཞུགས་ཀྱི་དེ་འདྲའི་བྱིན་རླབས་ཆེ་བ་དེ་འདྲ་ཕྱག་གནས་གནང་ཤག་དེའི་གཞུག་གུ་ལ། མངའ་ཁོངས་གནམ་རྩེ་རང་ལ་དེ་ནས་བཀའ་སློབ་དང་མི་མང་ལ་དེ་འདྲའི་གནང་བ་དེ་འདྲ་རེད་ཤག། ཚུར་ཡང་སྒང་ཏོག་ལ་ཆིབས་སྒྱུར་གནང་བྱས་འབྲས་ལྗོངས་ཀྱི་ཚོགས་ཁང་ཆེན་པོའི་ནང་ལ་དེ་ནས་འབྲས་ལྗོངས་ཀྱི་མཁས་དབང་རྣམ་པ་དེ་ཚོ་ལ་ནང་པ་སངས་རྒྱས་པའི་ཆོས་ཀྱི་སྙིང་པོ་བྱམས་པ་དང་སྙིང་རྗེའི་སྐོར་དེ་དོན་དབྱིན་སྐད་ཐོག་ལ་གསུང་བཤད་གནང་བ་དེ་འདྲ་དེའི་སྐབས་སུ་དེ་ནས་འབྲས་ལྗོངས་ལ་ཕྱག་བཏབ་པའི་བོད་ཀྱི་དགོན་པ་དང་དེ་འདྲའི་སློབ་གྲྭ་ཁག་དང་དེ་འདྲ་ལ་ཆིབས་སྒྱུར་གནང་བཞག་དེ་ནས་གཙོ་བོ་དེ་ཉིས་སྟོང་ལྔ་གི་ནང་ལོགས་ལ་སེ་ར་བྱེས་འགྲོ་ཕན་གླིང་གི་དགོན་པ་རྟེན་དང་བརྟེན་པ་ལེགས་པོར་གྲུབ་པ་དེ་གི་དབུ་འབྱེད་ཀྱི་རྟེན་འབྲེལ་ལ་ཡང་ཞབས་སོར་འཁོད་པ་དེ་འདྲ་གནང། དེ་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཕྱི་ལོ་ཉིས་སྟོང་བཅུ་ལོའི་སྤྱི་ཟླ་བཅུ་གཉིས་པའི་ནང་འབྲས་ལྗོངས་ནང་ཆིབས་བསྒྱུར་བསྐྱངས་གནང་མཛད་པ་དེ་ནི་ཆིབས་བསྒྱུར་མཛད་འཕྲིན་བསྐྱངས་གནང་མཛད་པ་ཐེངས་མ་དྲུག་པ་དེ་ཡིན་པ་དང་སྐབས་དེར་མགོན་པོ་གང་ཉིད་ནས་རྒྱལ་ས་སྒང་ཏོག་ནང་ཉིན་གསུམ་རིང་ནང་པའི་སེམས་ཁམས་རིག་པ་དང་ཚན་རིག་དབར་གྱི་མཁས་པའི་བགྲོ་གླེང་གི་ཚོགས་མགོན་དུ་དབུ་བཞུགས་མཛད་པ་སོགས་མཛད་འཕྲིན་བསྐྱངས་གནང་མཛད་པའི་སྐོར་ཨཅཱརྱ་ཚུལ་ཁྲིམས་རྒྱ་མཚོ་ལགས་ཀྱིས་གསུངས་དོན། དེ་ནས་ཕེབས་ཐེངས་དྲུག་པའི་སྐབས་སུ་འབྲས་ལྗོངས་གཞུང་གི་བཀོད་ཁྱབ་འོག་ལ་རྣམ་རྒྱལ་བོད་ཀྱི་ཤེས་རིག་ཉམས་ཞིབ་ཁང་གི་གོ་སྒྲིག་གནང་དོན་བཞིན་དེ་ནས་ཕྱི་ལོ་ཉིས་སྟོང་བཅུའི་ནང་ཟླ་བ་བཅུ་གཉིས་པའི་ནང་ལོགས་ལ་ཆིབས་བསྒྱུར་གནང་བཞག་དེའི་སྐབས་སུ་གཙོ་བོ་གཙོ་བོ་དེ་དེ་ནི་བྲག་དཀར་བཀྲ་ཤིས་སྡིངས་ལ་ཆིབས་བསྒྱུར་གནང་ལ་སོགས་པ་དང་འབྲས་ལྗོངས་གནས་ཀྱི་ལྟེ་བ་ར་བོང་ལ་ཆིབས་བསྒྱུར་གནང་ལ་སོགས་པ་དང་ཞི་བྱ་ལ་སོགས་པ་དེ་ལ་གནང་བཞག་དེ་ནི་གཙོ་བོ་དེ་ཉི་མ་གསུམ་གྱི་རིང་ལ། དེ་ནས་མཁས་དབང་གི་ཚོགས་འདུ་ཞིག་གྲ་སྒྲིག་གནང་བཞག་པ་དེ་ཡི་ཉི་མའི་དང་པོ་དང་བཅོ་བརྒྱད་ནི་ཆིབས་བསྒྱུར་གནང་བཞག་དེ་མཁས་དབང་གི་ཚོགས་འདུ་དེ་ནང་པའི་སེམས་ཁམས་རིག་པ་དང་ཚན་རིག་བར་གྱི་བགྲོ་གླེང་དེ་འདྲ་རེད་བཞག་དེའི་སྐབས་སུ་དེ་ནི་འཕགས་པ་ཀླུ་སྒྲུབ་ཀྱིས་མཛད་པའི་བྱང་ཆུབ་ཀྱི་སེམས་འགྲེལ་གྱི་བཀའ་ཁྲིད་དང་དེ་ནི་སེར་སྐྱ་ཕོ་མོ་རྣམས་མང་པོ་ཞིག་འདུ་འཛོམས་བྱུང་བའི་སྐབས་སུ། རྣམ་རྒྱལ་བོད་ཀྱི་ཤེས་རིག་ཚོགས་ཁང་དུ་ལ་དེ་ནས་ཡང་གསུང་བཤད་ཀྱི་ཐོག་ནས་བགྲོ་གླེང་གནང་བ་དེ་འདྲ་ཆགས་བསྡད་ཀྱི་འདུག། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་འབྲས་ལྗོངས་མངའ་སྡེའི་ནང་ཆིབས་བསྒྱུར་མཛད་འཕྲིན་ཐེངས་མ་བདུན་པ་དེ་ཕྱི་ལོ་ཉིས་སྟོང་བཅུ་གསུམ་ལོའི་སྤྱི་ཟླ་གསུམ་པའི་ནང་མཛད་ཡོད་པ་སོགས་ཀྱི་སྐོར་ཚུལ་ཁྲིམས་རྒྱ་མཚོ་ལགས་ཀྱིས་གསུངས་དོན། ཉིས་སྟོང་བཅུ་གསུམ་གྱི་ཟླ་བ་གསུམ་པའི་ནང་ལོགས་ལ་གཙོ་བོ་དེ་ལྷོ་འབྲས་ལྗོངས་གི་ར་བོང་ལཱ་ཞེས་ཞུ་སའི་ས་གནས་དེ་ནང་ལ་སྟོན་པ་ཐུབ་པའི་དབང་པོ་གྱི་སྐུ་བརྙན་མཐོང་གྲོལ་ཆེན་པོ་ཕུཊ་ཆིག་བརྒྱ་སུམ་ཅུ་སོ་བདུན་ལྷག་ཡོད་པ་དེ་འདྲ་ཞིག་བཞེངས་གྲུབ་ལེགས་པར་ཡིན་དུས་ཙ་ན་དེ་གི་ཕྱག་གནས་ལ་དེ་ནས་ཆིབས་བསྒྱུར་གནང་བ་དང་དེ་ནས་ཕྱག་གནས་གནང་དུས་ཙ་ན་རྣམ་རྒྱལ་གྲྭ་ཚང་དང་དེ་ནས་མཚུར་ཕུ་རྒྱལ་ཚབ་རིན་པོ་ཆེ་སྐུ་ཕྲེང་བཅུ་གཉིས་པ་དང་དེ་ག་ནང་བཞིན་དེ་གི་བླ་གྲྭ་རྣམས་ཀྱིས་དེ་ནས་དཔལ་རྡོ་རྗེ་ཕུར་པའི་སྒོ་ནས་རབ་གནས་ཀྱི་ཆོ་ག་དེ་ལེགས་པར་གནང་བ་དེ་འདྲ་རེད་ཤག། རྒྱབ་ལ་ཉིན་གུང་རྒྱལ་སྲས་ཐོགས་མེད་ཀྱིས་བརྩམས་པའི་སྔོན་ཚུད་རྒྱལ་སྲས་ལག་ལེན་བདུན་མའི་བཀའ་ཁྲིད་གནང་དད་ལྡན་རྣམ་པ་རྣམས་ནས་སྐུ་མདུན་ལ་བཀའ་དྲིན་གཏང་རག་གི་ཆེད་དུ་བརྟན་བཞུགས་ཕུལ་བ་དང་དེ་འདྲ་ཆགས་བསྡད་ཀྱི་འདུག་ལ་ད་ལྟ་དེའི་ད་ལྟ་བར་དུ་ཆིབས་བསྒྱུར་ཐེངས་བདུན་ཕེབས་པ་དེ་དེ་འདྲ་ཅིག་འདྲ་པོ་ཞིག་ཞུ་ཡ་ཡིན་ལ། ད་ལྟ་འབྲས་ལྗོངས་མངའ་སྡེའི་རྒྱལ་ས་སྒང་ཏོག་ནང་རྟེན་གཞི་གནང་བའི་རྣམ་རྒྱལ་ཤེས་རིག་ཉམས་ཞིབ་ཁང་གི་བོད་སྐད་སྡེ་ཚན་གྱི་འགན་འཛིན་ཨཱཅཱརྱ་ཚུལ་ཁྲིམས་རྒྱ་མཚོ་ལགས་ཀྱིས་གསུངས་པ་ལྟར། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དབུས་པའི་བླ་ཆེན་རྣམས་ཀྱིས་སྟོན་པའི་སྐུ་བརྙན་ཆེན་པོ་གསར་བཞེངས་ལེགས་གྲུབ་ཟིན་པར་རབ་གནས་མཛད་པའི་རྗེས་སུ ྋགོང་ས་མཆོག་གིས་འདིར་འདུས་དད་ལྡན་མང་ཚོགས་ལ་ཞལ་ཤོབ་གནང་སྟེ་མགོན་པོ་གང་ཉིད་ཀྱི་དབྱིན་ཇིའི་གསུང་ཆག་ཀྱོག་དེ་སྦྱོང་བརྡར་གནང་རྒྱུ་ཡིན་ལུགས་བཀའ་གནང་དོན། I would like to practice my broken English.

བསོད་ནམས་ལྷ་མོ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་སྲིང་ཞུས་ཟིན་པ་ཡིན། དེ་རིང་གི་ལས་རིམ་བཀོད་སྒྲིག་གནང་མཁན་དབྱངས་སྒྲོན་ལགས་དང། ལས་རིམ་ངོ་སྤྲོད་དང་གསར་འགྱུར་ཁག་སྙན་སྒྲོན་ཞུ་མཁན་བསྟན་འཛིན་པདྨ་ལགས་དང་མཁའ་འགྲོ་དབྱངས་འཛོམས་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།